ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གཉིས་པའི་ཚེས་དགུ་རེས་གཟའ་པ་སངས་ཀྱི་སྔ་དྲོའི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་ཡི་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་ཡི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབྱིན་ཇིའི་རྒྱལ་པོ Charles མཆོག་ལ་འབྲས་ནད་ཀྱི་ནད་ཡོད་པར་ངོས་འཛིན་བྱུང་བར་ཐུགས་གསོའི་གསུང་འཕྲིན་སྩལ་གནང་མཛད་དེ། མགྱོགས་མྱུར་བསྙུན་གཞི་དྭངས་སྐྱེད་ཕེབས་པའི་ཐུགས་སྨོན་མཛད་ཡོད་པས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་ནག་གཞུང་གིས་དཔལ་འབྱོར་སླར་གསོའི་ཆེད་རྒྱ་ནག་ནང་ཁུལ་དུ་ཡུལ་སྐོར་འགྲོ་སྐྱོད་ཀྱི་གུ་ཡངས་གཏོང་བཞིན་པ་དེར་བོད་མི་ཚོ་ལྷ་སར་བསྐྱོད་པར་ཕྲན་བུ་སྟབས་བདེ་པོ་ཡོང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་སྐུ་བཅར་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་ནས་དགུ་གཏོར་གྱི་གཏོར་རྒྱག་གནང་བའི་སྐོར་གྱི་གནས་ཚུལ་ཞིག་དང། དེ་ནས་ལ་དྭགས་ཆོས་རྒྱལ་གྱི་དུས་ནས་ལུགས་སྲོལ་ཡོད་པའི་གླེ་བདེ་མོ་ཆེ་ཞེས་གླེ་ཡུལ་གྱི་དགུ་གཏོར་ཆེན་མོ་འཚོགས་གནང་བའི་སྐོར་གྱི་གནས་ཚུལ་ཞིག་དང།
དེ་ནས་རྒྱ་ནག་དང་ཧོང་ཀོང་ཐའེ་ཝན་གྱི་ལེ་ཚན་ནང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་ཉིན་ཧོང་ཀོང་ཁྲིམས་ཁང་གིས་རྒྱ་ནག་གི་ཧ་ཨན་ཏག། Evergrande། ཚོང་གཉེར་ཁང་གིས་བུ་ལོན་གཙང་དག་བཟོ་དགོས་པའི་བཀའ་རྒྱ་བཏང་བའི་རྗེས། དེ་ཉིན་ནས་རྒྱ་ནག་གི། ཧ་ཨན་ཏག་དང། ཧ་ཨན་ཏག་ཁེ་གཉེར་ཁང། ཧ་ཨན་ཏག། ཁང་དངོས་སོགས་ཧོང་ཀོང་གི་མ་རྐང་ཁྲོམ་རའི་ནང་ལས་གཉེར་བྱ་རྒྱུ་བཀག་སྡོམ་བྱས་ཡོད་པ་སོགས་ཀྱི་འབྲེལ་ཡོད་གནས་ཚུལ་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་དང།
མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་སྐོར་གྱི་གནས་བཤད་དེ་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་ཡི་ཡིན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབྱིན་ཇིའི་རྒྱལ་པོ Charles ལ་འབྲས་ནད་ཀྱི་ནད་ཡོད་པར་ངོས་འཛིན་བྱུང་བར་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་དེ། མགྱོགས་མྱུར་བསྙུན་གཞི་དྭངས་སྐྱེད་ཕེབས་པའི་ཐུགས་སྨོན་མཛད་འདུག་དེ་ཡང་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གཉིས་པའི་ཚེས་བདུན་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབྱིན་ཇིའི་རྒྱལ་པོ Charles གསུམ་པ་མཆོག་ལ་ཐུགས་གསོའི་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་ཡོད་པའི་ནང་དུ། ངོས་ཀྱིས་དེ་སྔོན་ཕྱི་ཟླ་དང་པོའི་ཟླ་མཇུག་ནང་དུ་སྐུ་ཉིད་ལ་ཕྱག་བྲིས་ཕུལ་བའི་རྗེས་ནས། ཉིད་ལ་འབྲས་ནད་ཀྱི་སྙུན་གཞི་ཕོག་ཡོད་པ་སྨན་པས་ངོས་འཛིན་བྱུང་ཡོད་པ་ཤེས་རྟོགས་བྱུང། འདི་ནི་སེམས་འཚབ་ཞིག་ཡིན་ཡང། འབྲས་ནད་ཀྱི་ནད་ཡིན་པ་སྔ་ཙམ་ནས་ཤེས་རྟོགས་ཐུབ་པ་དང་སྐུ་ཉིད་ཀྱིས་དགོས་ངེས་ཀྱི་སྨན་བཅོས་བདག་སྐྱོང་གནང་བཞིན་པ་ཤེས་རྟོགས་བྱུང་བ་འདི་ཡང། དགའ་འོས་པ་ཞིག་རེད་ཅེས་དང། སྐུ་ཉིད་ལ་སྨན་བཅོས་ལམ་ལྷོང་བྱུང་སྟེ་གང་མགྱོགས་དྲག་སྐྱེད་ཡོང་བའི་སྨོན་འདུན་ཞུ་གི་ཡོད་ཅེས་འཁོད་ཡོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་དགུ་པའི་ཚེས་དགུ་ཉིན་དབྱིན་ཇིའི་རྒྱལ་མོ་ཨེ་ལི་ཛ་བེད་གཉིས་པ་མཆོག་དགུང་གྲངས་དགུ་བཅུ་གོ་དྲུག་སྟེང་གློ་བུར་དུ་དགོངས་པ་རྫོགས་པའི་རྗེས། དབྱིན་ཇིའི་རྒྱལ་སྲས་ཆཱརལ་ཟ་མཆོག་གིས་རྒྱལ་པོའི་མཛད་འགན་བཞེས་ཡོད་འདུག་པ་རེད་ལ། དེ་སྔོན། ཕྱི་ལོ་ཉིས་སྟོང་བརྒྱ་མེད་བརྒྱད་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབྱིན་ཡུལ་དུ་ཆིབས་བསྒྱུར་དང་འབྲེལ་དབྱིན་ཇིའི་རྒྱལ་སྲས་ཆཱརལ་མཆོག་དང་མཇལ་འཕྲད་གནང་ཞིང། རྒྱལ་སྲས་ཆཱརལ་མཆོག་གིས་སྐབས་དེར་རྒྱ་ནག་གི་གནོན་ཤུགས་ལ་ལྟོས་མ་ལྟོས་པར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཁོང་གི་བཞུགས་གནས་སུ་གདན་འདྲེན་ཞུས་ཏེ་ཆོས་ལུགས་མཐུན་འབྲེལ་གྱི་ཚོགས་འདུར་ལྷན་ཞུགས་གནང་བ་སོགས་བྱུང་ཡོད་པ་དང། གཞན་ཡང་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་བསྐྱར་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབྱིན་ཡུལ་དུ་ཆིབས་བསྒྱུར་མཛད་པའི་སྐབས་དང་འབྲེལ། རྒྱལ་སྲས་མཆོག་དང་མཇལ་འཕྲད་གནང་ཞིང། སྐབས་དེར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱལ་སྲས་མཆོག་ནི་གང་ཉིད་ཀྱི་ཐུགས་ཉེ་པོ་ཡོད་པའི་གྲོགས་པོ་ཡག་ཤོས་ཤིག་ཡིན་པ་སོགས་བཀའ་གནང་ཡོད་འདུག། Google འཚོལ་བཤེར་མཉེན་ཆས་ཀྱིས་དྲ་རྒྱའི་ཐོག་ཡིག་ཆ་གང་རུང་ཞིག་གི་པར་བཤུས་དེ་ཟུར་དུ་ཉར་ཚགས་བྱེད་སའི Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོ་རྒྱུ་འབྲེལ་ཡོད་ནས་བརྗོད་པ་དེར་བོད་དོན་ཉམས་ཞིབ་དང་རྒྱ་ནག་རིག་པ་བ་སོགས་ཀྱིས་ཁོང་ཚོའི་ཉམས་ཞིབ་ལས་དོན་དེར་དོ་ཕོག་འགྲོ་རྒྱུ་ཡིན་པ་བརྗོད་འདུག་ཟླ་བ་འདིའི་ཚེས་གཅིག་ཉིན Google ཚོང་གཉེར་ཁང་གི་འཚོལ་ཞིབ་འབྲེལ་མཐུད་པ Danny Sullivan། ནས་ཁོང་གི X སྤྱི་ཚོགས་དྲ་རྒྱའི་སྟེང་དེང་སྐབས་འཛམ་གླིང་ཐོག་དྲ་རྒྱ་སོགས་ཀྱི་གང་ཅིའི་ཐད་ནས་ཡར་རྒྱས་ཕྱིན་ཡོད་སྟབས Google འཚོལ་ཞིབ་མཉེན་ཆས་ཀྱིས་ཡིག་ཆ་གང་རུང་གི་པར་བཤུས་ཡིག་ཆ་ཉར་ཚགས་བྱེད་ས Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོ་རྒྱུ་ཐག་གཅོད་བྱས་པ་བརྗོད་འདུག་དེར་བོད་དོན་ཉམས་ཞིབ་པ་དང་རྒྱ་ནག་ཐད་ཀྱི་ཉམས་ཞིབ་པ་ཁག་གིས་ཁོང་ཚོས་བོད་དང་ཤར་ཏུར་ཀི་སི་ཐན་གྱི་གནས་སྟངས་ཐད་ཉམས་ཞིབ་བྱེད་སྐབས་ནམ་རྒྱུན་ནས་རྒྱུ་ཆ་འཚོལ་ཞིབ་ཐད་དཀའ་ངལ་ཡོད་པ་ཞིག་དང། ད་ལྟ Google འཚོལ་ཞིབ་མ་ལག་ནང་ཡིག་ཆ་ཟུར་དུ་ཉར་ཚགས་བྱ་རྒྱུ་མིན་པ་དེ་དཀའ་ངལ་དེ་བས་ཆེ་བ་འཕྲད་རྒྱུ་ཡིན་པ་ངོས་འཛིན་གནང་གི་འདུག་ལ། དེ་བཞིན Rose Hulman བཟོ་རིག་འཕྲུལ་ལས་ཉམས་ཞིབ་ལྟེ་གནས་ཁང་གི་རྒྱ་ནག་སྡེ་ཚན་གྱི་ལས་རོགས་སློབ་དཔོན Timothy Grose ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། རྒྱལ་སྤྱིའི་ཚོགས་སྡེ་དང་ཉམས་ཞིབ་པ་ཚོས་བོད་དང་ཤར་ཏུར་ཀི་སི་ཐན་ནང་གི་གནས་ཚུལ་ཤེས་རྟོགས་ཆེད་ས་ཁུལ་དེ་དག་ནང་བསྐྱོད་རྒྱུར་རྒྱ་ནག་གིས་ཆོག་མཆན་སྤྲོད་ཀྱི་མེད་སྟབས་ཁོང་ཚོས་དྲ་ཐོག་བརྒྱུད་གནས་ཚུལ་འཚོལ་ཞིབ་བྱ་རྒྱུ་ལས་འདེམས་ཀ་གཞན་གང་ཡང་མེད་པར་བརྟེན་ད་རེས་ཀྱི་གནས་ཚུལ་དེས་ཁོང་ཚོར་སྔར་ལས་ཀྱང་དཀའ་ངལ་ཆེ་བ་འཕྲད་ཀྱི་ཡིན་པ་རེད་ཅེས་གསུངས་ཡོད། དེ་བཞིན་བོད་དོན་ལས་འགུལ་བསྟི་གནས་ཁང་གི་དྲ་རྒྱའི་བདེ་འཇགས་འགན་འཛིན་སྲི་ཐར་བློ་བཟང་རྒྱ་མཚོ་ལགས་ཀྱིས་ཀྱང Google ནང་ཡིག་ཆ་ཟུར་དུ་ཉར་ཚགས་བྱེད་པའི་མཐུན་རྐྱེན་མེད་པ་བཟོ་རྒྱུ་དེ་དྲ་རྒྱ་དང་གསར་འགྱུར་མང་པོ་ཉར་ཚགས་ཀྱི་ལོ་རྒྱུས་དེ་མེད་པར་འགྲོ་བའི་ཉེན་ཁ་ཞིག་ཆགས་ཀྱི་ཡོད་པ་བཅས་འགྲེལ་བརྗོད་གནང་བྱུང།
རྒྱ་ནག་གཞུང་གིས་དེང་སྐབས་བོད་དེ་ནི་འཕྲུལ་རིག་གི་ལྟ་སྲུང་འོག་ནས་ཕྱི་ནང་ཀུན་ལ་དམ་དྲག་ཆེན་པོ་བྱེད་བཞིན་ཡོད་པ། གཙུག་གཡུ་ཞེས་པའི་ཚོགས་པས་ཤོག་གྲངས་སུམ་ཅུ་སོ་བཞི་ཅན་གྱི་སྙན་ཐོ་ཞིག་བཏོན་པ་དེའི་ནང་བཀོད་ཡོད་པ་རེད་འདུག་དེ་ཡང་ནང་དོན་དོན་ཚན་བཅུ་གཉིས་འཁོད་པའི་དཔྱད་ཞིབ་དེ་ནི་བསྟན་འཛིན་རྡོ་རྗེ་ལགས་ཀྱིས་བྲིས་གནང་པའི་བོད་ནང་གི་དམ་དྲག་གི་གནས་སྟངས་སྐོར་གྱི་སྙན་ཐོ་ཞིག་ཡིན་པ་དང། བོད་དེ་རྒྱ་ནག་གཞུང་གིས་འདས་པའི་ལོ་ངོ་བཅུ་གྲངས་རིང་གོ་མཚོན་དང། མཚོན་ཆའི་ཐོག་ནས་དྲག་གནོན་བྱས་ཡོད་པ་མ་ཟད། དེང་སྐབས་བོད་མི་ཚོའི་ལག་ཁྱེར་ཁ་པར་དང། ཕྱི་ལ་བཙུགས་པའི་དཔར་ཆས་ཀྱི་ཐོག་ནས་ལྟ་བཤེར་གྱིས་མྱུལ་ཞིབ་བྱས་པ་དང་ཆབས་ཅིག་བོད་མི་ཚོར་དོན་དངོས་དང་གནས་ཚུལ་ངོ་མ་ཤེས་རྟོགས་མེད་པའི་ཐོག་ནས། སྔར་བས་དམ་དྲག་འོག་ཏུ་གནས་བཞིན་ཡོད་པའི་སྐོར་གཙོ་བོ་དཔྱད་གཞི་ཚུལ་ལ་གཞིགས་ཏེ་གསུངས་ཡོད་འདུག་བསྟན་འཛིན་རྡོ་རྗེ་ལགས་ཀྱིས་བོད་ཀྱི་གནས་ཚུལ་བྲིས་གནང་བའི་སྔོན་དུ་སྒྱུ་རྩལ་བ་ཆུང་པོ་ཚེ་རིང་ལགས་སུ་མྱ་ངན་དྲན་གསོ་གནང་ཡོད་ཅིང། སྒྱུ་རྩལ་བ་ཆུང་པོ་ཚེ་རིང་ལགས་ཀྱི་མི་ཚེ་མཐའ་མཇུག་དེ་ཅེཀ་སྤྱི་མཐུན་རྒྱལ་ཁབ་ནང་བཞུགས་ཏེ་ཁོང་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རྒྱལ་ས Prague ནང་གི Tibet Open House། ཞེས་པའི་འགན་འཛིན་གནང་ཡུལ་དེ་ནི། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་དམངས་གཙོའི་ལམ་སྲོལ་ནས་སྲིད་འཛིན་དང་པོ་གནང་མཁན་སྐུ་ཞབས Vaclav Havel མཆོག་ཡིན་པ་མ་ཟད། ཁོང་གིས་ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་རང་དབང་དང་དམངས་གཙོའི་ཆེད Velvet གསར་བརྗེའི་ལས་འགུལ་གསར་གཏོད་གནང་ཡོད་པ་དང། ཁོང་ནི་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། ཐུགས་འབྲེལ་ཉེ་པོ་ཡོད་པ་བྲིས་གནང་ཡོད་པ་རེད་འདུག་ད་དུང་ཁོང་གིས་དཔྱད་ཞིབ་ཀྱི་གནས་ཚུལ་དེའི་ནང་གནད་དོན་གཙོ་བོ་ཁག་ཅིག་བཀོད་གནང་བའི་ནང། དང་པོ་རྒྱ་ནག་གཞུང་གི་སོ་ལྟའི་བྱ་སྤྱོད་ནི། བོད་མི་ཚོའི་སྨྲ་བརྗོད་རང་དབང་ཐོག་ལ་དམ་དྲག་བྱེད་པ་ཙམ་མ་ཡིན་པར། བོད་ཀྱི་སྤྱི་ཚོགས་ཁྱོན་ཡོངས་སུ་བོན་གཅིག་དང་གཞན་བར་འབྲེལ་བ་དང་བསམ་ཚུལ་བརྗེ་ལེན་བྱེད་པ། ཕན་ཚུན་ཚོར་བ་སོགས་བཤད་རེས་ཀྱི་འབྲེལ་ལམ་ལ་དམ་དྲག་བྱེད་པར་གྱུར་ཡོད་པ་རེད་འདུག། གཉིས་པ། རྒྱ་ནག་གཞུང་གིས་འཕྲུལ་རིག་ཐོག་ནས་ལྟ་བཤེར་བྱེད་ཐབས་ཀྱི་ཁ་པར་གྱི་མཉེན་ཆས། APP། བོད་མི་ཚོའི་ཁ་པར་ནང་བཙན་འཇུག་གིས། ཉེན་རྟོག་པའི་བརྟག་ཞིབ་ས་ཚིགས་སུ་མིག་སྟོན་བྱེད་དགོས་པའི་ཡོད་པ་མ་ཟད། APP། དེ་བརྒྱུད་ནས་ཁ་པར་ནང་གི་ཆབ་སྲིད་དང་འབྲེལ་བའི་ཚོར་བ་རྣོ་བའི་གནས་ཚུལ་བལྟ་ཀློག་བྱེད་ཐུབ་པ་མ་ཟད། ཁ་པར་ནང་གི་འཕྲུལ་ཆས་གཙོ་བོ་ལ་སྟངས་འཛིན་བྱེད་ཀྱི་ཡོད་པ་སྙན་ཐོའི་ནང་བཀོད་གནང་ཡོད་པ་རེད་འདུག་གསུམ་པ། གནས་ཚུལ་དེ་ལྟ་ཞིབ་ཐོག་རྒྱ་ནག་ནང་དུ་ཉེན་རྟོག་པས་དེང་སྐབས་འཕྲུལ་ཆས་གསར་པ། AI། མིས་བཟོས་རིག་ནུས་བེད་སྤྱོད་གཏོང་གི་ཡོད་པ་ཡང་བཀོད་ཡོད་པ་རེད་འདུག་ཡང་སྙན་ཐོའི་ནང་གཙོ་བོ་དྲ་ལམ་བརྒྱུད་གཞི་གྲངས་འཚོལ་བསྡུ་བྱས་ཏེ། བོད་མིའི་ཐོག་ལྟ་རྟོག་ཇི་ལྟར་བྱེད་བཞིན་པ་དང། ལྟ་རྟོག་བྱེད་པའི་ཐབས་ལམ་བཅས་བཀོད་ཡོད་པ་རེད་འདུག་དེ་བཞིན་སྙན་ཐོའི་ནང་མུ་མཐུད་ནས། བོད་རང་སྐྱོང་ལྗོངས་ཟེར་བའི་ནང་བོད་ཀྱི་ནག་ཅན་སྤྱི་ཚོགས་ཀྱི་ནག་ཉེས་གནས་སྟངས་ཐད་དབྱེ་ཞིབ་ཟེར་བའི་དྲ་ལམ་གླེང་སྟེགས་བརྒྱུད་ནས་ཉེན་རྟོག་པས་གཞི་གྲངས་འཚོལ་བསྡུ་བྱས་ཏེ། རྟོག་ཞིབ་བྱེད་བཞིན་ཡོད་པའི་སྐོར་ལུང་འདྲེན་བྱས་པ་དང། མདོར་ན་བོད་དང། ཤར་ཏུར་ཀི་སི་ཐན་ནང་དྲ་ཐོག་ནས་གཞི་གྲངས། ཚན་རྩལ་བེད་སྤྱོད་ཀྱིས་གནས་ཚུལ་བསྡུ་རུབ་དང། DNA། རིགས་རྫས་བཅས་བསྡུ་རུབ་ཀྱིས། བོད་ནི་དུས་རབས་ཉེར་གཅིག་པའི་ནང་གཞི་གྲངས་ཚན་རྩལ་ལམ་ནས་ལྟ་རྟོག་དང་དབང་སྒྱུར་བྱེད་སའི་ཡ་ང་བའི་མངའ་ཁུལ་ཞིག་ཏུ་གྱུར་ཡོད་པས། གོང་ཞུས་སྙན་ཐོ་དེའི་ནང་གནས་ཚུལ་སུན་འབྱིན་བྱས་ཡོད་པ་རེད། དེ་བཞིན་སྙན་ཐོ་དེའི་མཇུག་ཏུ་རྒྱལ་སྤྱིའི་གཞུང་དང་ཚོགས་སྡེ་ཁག་ནས་ཕྱི་རྒྱལ་གྱི་འབྲེལ་ཡོད་ཚན་རྩལ་ཚོང་ལས་ཁང་དག་གིས་རྒྱ་ནག་ལ་ལྟ་རྟོག་ཡོ་ཆས་ཚོང་གཉེར་བྱེད་པར་ཐབས་ཇུས་ཐད་ནས་བཀག་འགོག་བྱེད་དགོས་པའི་འབོད་སྐུལ་ཡང་ཞུས་ཡོད་པ་རེད་འདུག།
བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པ་དང་རང་སྐྱོང་ལྗོངས་སྲིད་གཞུང་ཟེར་བས་ཉེ་ཆར་ཟླ་བ་གཉིས་པའི་ཚེས་གཉིས་ཉིན་དཔྱིད་གསར་དུས་ཆེན་དང་བོད་ཀྱི་ལོ་སར་གྱི་སྔ་རོལ་དུ་བོད་ཀྱི་ལོ་སར་གྱི་ལྷན་འཛོམས་རྟེན་འབྲེལ་ཚོགས་འདུ་ཟེར་བ་ལྷ་སར་འཚོགས་པའི་ཚོགས་འདུའི་ཐོག

བོད་མི་མཐའ་མཚམས་མང་ཚོགས་རྣམས་མཐའ་མཚམས་སུ་གཞིས་ཆགས་པ་དང་རྒྱ་ནག་གི་ས་ཆ་སྲུང་སྐྱོབ་བྱས་ཡོད་པ་སོགས་བཤད་ཡོད་པ་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཐོག་གནས་ཚུལ་སྤེལ་ཡོད་པ་རེད། དབྱིན་ཡུལ་དུ་གནས་བཞུགས་བོད་གནས་ཉམས་ཞིབ་པ Robert Barnett ལགས་ཀྱིས་ལོ་ཤས་གོང་བོད་ཀྱི་མཐའ་མཚམས་ས་ཁུལ་དུ་རྒྱ་ནག་གཞུང་གིས་མཐའ་སྲུང་གི་ལས་གཞི་རྒྱ་སྐྱེད་བཏང་བའི་སྐོར་དང་འབྲེལ་བའི་ཉམས་ཞིབ་ཀྱི་སྙན་ཐོ་ཞིག་བཏོན་པའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོ་ནས་བཟུང་འབྲུག་གི་ཉེ་འདབས་སུ་ཁེལ་བའི་རྒྱ་ལ་ཕུག་ཞེས་པའི་བོད་ནང་གི་ས་ཁུལ་དུ་བོད་མིའི་གྲོང་གསེབ་དྲུག་བརྒྱ་ཉི་ཤུ་རྩ་བཞི་གསར་རྒྱག་བྱེད་ཀྱི་ཡོད་པ་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་གྱིས་ཉིས་སྟོང་ཉི་ཤུ་ལོར་དྲིལ་བསྒྲགས་བྱས་ཡོད་པ་དང་གྲོང་གསེབ་དེ་དག་ནང་བསྡད་སྡོད་མཁན་བོད་མི་ཚོར་དམིགས་བཀར་རྒྱ་ནག་གཞུང་གིས་དངུལ་དངོས་ཀྱི་རོགས་རམ་བྱེད་ཀྱི་ཡོད་པ་ཤེས་རྟོགས་བྱུང་བ་དང་དེ་འབྲེལ་སྲུང་སྐར་བརྒྱུད་བླངས་པའི་པར་རིས་དང་བཅས་ཏེ་ཉམས་ཞིབ་ཀྱི་སྙན་ཐོ་རིམ་པར་སྤེལ་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བཏོན་པའི་འཛུགས་སྐྲུན་ཡིག་ཆ་ཁག་ལ་བོད་མཐའ་མཚམས་ཀྱི་ཀོང་པོ་ས་ཁུལ་དང་མངའ་རིས་ཁུལ་སོགས་སུ་གནམ་གྲུ་འབབ་ཐང་དང་རི་ལི་ལྕགས་ལམ་བསྐྱོད་བདེ་བཟོས་ཡོད་པ་ནི་རྒྱ་གར་དང་བོད་ཀྱི་མཐའ་མཚམས་ཕྱོགས་སུ་རྒྱ་ནག་དམག་མི་དབོར་འདྲེན་བྱ་བདེའི་ཆེད་དུ་འཛུགས་སྐྲུན་བྱེད་ཀྱི་ཡོད་པར་རྒྱ་གར་ལྷོ་ཕྱོགས་སུ་གནས་བཞུགས་པའི་བོད་མི་ཉམས་ཞིབ་པ་བསྟན་འཛིན་ཡོན་ཏན་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ཉེ་ཆར་གསུངས་ཡོད་ལ། ཕྱི་ལོ་ཉིས་སྟོང་སུམ་ཅུ་སོ་ལྔ་བར་བོད་ནང་དུ་གནམ་གྲུ་འབབ་ཐང་དང་རི་ལི་ལྕགས་ཟམ་མོ་ཊའི་གཞུང་ལམ་བཅས་ཀྱི་རྒྱ་སྐྱེད་གཏོང་རྒྱུའི་ལས་དོན་ཚགས་ཚུད་དུ་གཏོང་དགོས་པའི་སྐུལ་འདེད་བྱེད་ཀྱི་ཡོད་པ་ཤེས་རྟོགས་བྱུང་ཡོད། རྒྱ་གར་དང་རྒྱ་ནག་དབར་བོད་ཀྱི་མཐའ་མཚམས་སུ་ཀི་ལོ་མི་ཊར་ཆིག་སྟོང་བཞི་བརྒྱ་ལྷག་ཁེལ་གྱི་ཡོད་པའི་ས་མཚམས་ཁུལ་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོ་ནས་འཁྲུག་རྩོད་བྱུང་ཡོད་པས་ཕྱོགས་གཉིས་ཀྱི་ས་མཚམས་དམག་མིའི་དབར་གདོང་ཐུག་རིམ་པར་བྱུང་ཡོད་པ་མ་ཟད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་དམག་འཁྲུག་ཆེན་པོ་བྱུང་ཞིང། འབྲས་ལྗོངས་ཀྱི་རྣ་ཐོས་ལ་དང་ལ་དྭགས་རྟ་དབང་བཅས་ཀྱི་ས་མཚམས་ཀྱི་ཐོག་ནས་རྒྱ་ནག་དམག་མིས་དཀའ་ངལ་མུ་མཐུད་སྤྲད་ཡོད་པ་དང་བར་ལམ་རྒྱ་ནག་གཞུང་གིས་འབྲུག་གི་ས་མཚམས་འབྲོག་ལམ་ཁུལ་དུ་འགྲིམ་འགྲུལ་གྱི་བགྲོད་ལམ་འཛུགས་སྐྲུན་བྱས་པའི་རྐྱེན་གྱིས་རྒྱལ་ཁབ་གཉིས་བར་གདོང་ཐུག་གི་རྩོད་རྙོག་ཆེ་རུ་ཕྱིན་ཡོད་པ་རེད། དེང་སྐབས་རྒྱ་གར་གཞུང་གིས་བོད་དང་ས་མཚམས་ཁེལ་ཡུལ་རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེ་ནས་བོད་ཀྱི་ས་མཚམས་བར་འགྲིམ་འགྲུལ་གྱི་ཕུག་ལམ་བཟོ་སྐྲུན་བྱེད་བཞིན་ཡོད་པ་དེ་ནི་རྒྱ་གར་གཞུང་ཕྱོགས་ནས་འཐབ་ཇུས་ཀྱི་གནད་དོན་གལ་ཆེ་ཞིག་ཏུ་ངོས་འཛིན་གནང་གི་ཡོད་ལ་རྒྱ་གར་གྱི་མཐའ་མཚམས་བདེ་འཇགས་སྲུང་སྐྱོབ་ཀྱི་ལས་དོན་ཆེད་ཕན་ཐོགས་ཆེན་པོ་ཡོང་རྒྱུ་ཡིན་པ་རྒྱལ་སྲུང་དང་འབྲེལ་བའི་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པ་རེད།

ད་ལྟའི་ཆར་རྒྱ་ནག་རྒྱལ་ཡོངས་ཀྱི་དཔལ་འབྱོར་ཉམས་ཆག་ཤུགས་ཆེ་འགྲོ་བཞིན་པ་དང་བསྟུན་རྒྱ་ནག་གཞུང་གིས་རྒྱལ་ནང་གི་དཔལ་འབྱོར་སླར་གསོའི་ཆེད་དུ་ལོ་གསར་སོགས་དང་བསྟུན་ཡུལ་སྐོར་བ་འགྲོ་སྐྱོད་ཐད་ནུས་ཤུགས་འདོན་བཞིན་ཡོད་པ་དང། རྒྱ་ནག་གཞུང་འབྲེལ་ངོས་ནས་ཡུལ་སྐོར་འགྲོ་སྐྱོད་ཀྱིས་དཔལ་འབྱོར་སླར་གསོར་དམིགས་པ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཀྱི་ལོ་གསར་དང་བསྟུན་བོད་ཀྱི་མདོ་སྟོད་སྨད་གཉིས་ནས་ལྷ་སར་འགྲོ་མཁན་ཚོར་དེ་སྔ་ས་གནས་དང་རྫོང་རིམ་པའི་ཡིག་ཆ་དང་ཆོག་མཆན་ཞུ་རྒྱུ་མང་དག་ཅིག་ཡོད་པར་གུ་ཡངས་གཏོང་གི་ཡོད་པ་དང་གནད་དོན་དེས་འདི་ལོ་མདོ་སྟོད་སྨད་གཉིས་ནས་ལོ་གསར་དང་བསྟུན་ལྷ་སར་ཡོང་མཁན་ཕོན་ཆེ་བྱུང་སྟེ་ཕྱི་ལོ་ཉིས་སྟོང་བརྒྱད་རྗེས་ལྷ་སར་མདོ་སྟོད་སྨད་ཀྱི་མི་མང་འདུ་འཛོམས་འབྱུང་ཤུགས་ཆེ་ཤོས་ཆགས་ཀྱི་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་ཁག་ཅིག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་བརྗོད་དོན་ལ་འདི་ལོའི་ལོ་གསར་འཆར་ལ་ཉེ་བ་དང་བསྟུན་ལྷ་སར་ཡུལ་སྐོར་བ་མི་རིགས་འདྲ་མིན་ཧ་ཅང་ཕོན་ཆེན་ཡོང་གི་ཡོད་པ་དང་ལྷག་པར་དུ་བོད་ཀྱི་མདོ་སྟོད་སྨད་གཉིས་ནས་འགྲོ་སྐྱོད་ཐད་གུ་ཡངས་ཅུང་ཙམ་བཏང་བ་དེས་ལྷ་སར་ཡོང་མཁན་མང་པོ་བྱུང་གི་ཡོད་སྐོར་བརྗོད་བྱུང་ལ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ལྷ་སར་རྟེན་གཞི་བྱས་པའི་ཡུལ་སྐོར་ཚོང་ལས་ཁང་ཞིག་ལ་འབྲེལ་བ་བྱས་སྐབས་ལྷ་སར་ཡུལ་སྐོར་བ་མང་པོ་ཡོང་བཞིན་པ་དེས་ས་གནས་ཀྱི་ཚོང་ལས་གཉེར་མཁན་ཚོར་ཁེ་ཕན་ཡོང་གི་ཡོད་པ་དང་མདོ་སྟོད་སྨད་གཉིས་ནས་ལྷ་སར་ཡོང་མཁན་བོད་རིགས་ཚོས་རང་གི་ས་གནས་ནས་ཆོག་མཆན་ཞུ་དགོས་པ་ལས་ལྷ་སར་སླེབས་རྗེས་འབྱོར་ཡོད་པའི་ཐོ་འགོད་ཅིག་ལས་དམ་དྲག་དམིགས་བསལ་བ་མེད་ན་ཡང་ཕྱིའི་རྒྱལ་ཁབ་ནས་ལྷ་སར་ཡོང་བར་ཡིག་ཆ་དང་སྒྲིག་སྲོལ་མང་དག་དགོས་སྐོར་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་མཇུག་ནས་བཟུང་རྒྱ་ནག་གཞུང་གིས་བོད་ཀྱི་མཐའ་མཚམས་ཁག་སྒོ་ཕྱེ་སླར་གསོ་དང་བོད་དེ་ཕྱི་ཕྱོགས་སུ་སྒོ་མོ་ཕྱེས་ནས་ཕར་འགྲོ་ཚུར་འོང་ཤུགས་ཆེ་རུ་གཏོང་རྒྱུ་ཡིན་སྐོར་སོགས་བརྗོད་ཡོད་ན་ཡང་བོད་ནང་གི་འབྲེལ་ཡོད་བོད་མི་ཅིག་ནས་རྒྱ་ནག་ནང་ཁུལ་དུ་འགྲོ་སྐྱོད་ཐད་གུ་ཡངས་གཏོང་གི་ཡོད་པ་ལས་ཕྱི་ཕྱོགས་ཀྱི་རྒྱལ་ཁབ་ཁག་ཏུ་འགྲོ་སྐྱོད་ཐད་སྔར་བཞིན་དམ་དྲག་དང་དངུལ་དངོས་ཀྱི་གཏའ་མ་ཤུགས་ཆེ་འཇོག་དགོས་པ་དང་སྤྱི་ཟླ་དང་པོའི་ནང་རོགས་པ་ཁག་ཅིག་དང་མཉམ་དུ་ཡུལ་སྐོར་ཚོང་ལས་ཁང་ཞིག་བརྒྱུད་ནས་བལ་ཡུལ་དུ་སོང་བ་ཡིན་མོད། བལ་ཡུལ་དུ་འགྲོ་བར་ལྷ་སར་གཏན་སྡོད་ཀྱི་མི་ཞིག་དང་བལ་ཡུལ་སྒོར་མོ་ཁྲི་བཅུ་གཏའ་མར་བཞག་ན། ཚོགས་ཆུང་བྱས་ཏེ་འཁྲིད་བཞིན་ཡོད་ཀྱང་བལ་ཡུལ་དུ་འབྱོར་རྗེས་ཚོང་གཉེར་ཁང་གིས་གར་ཁྲིད་ལས་སྒེར་ངོས་ནས་གང་བྱུང་འགྲོ་སྐྱོད་མི་ཆོག་པ་བཙོན་མ་ནང་བཞིན་ཡིན་པ་དང། དེ་བཞིན་ཉི་ཧོང་དུ་འགྲོ་བར་བོད་པ་ཚོར་དམིགས་བསལ་ཆ་རྐྱེན་དང་གཏའ་མ་དགོས་པ་དང་ཨ་རི་དང་ཕྱིའི་རྒྱལ་ཁབ་ཁག་ལ་ཧ་ལམ་མི་སྲིད་པ་ལྟ་བུ་ཡིན་པ་དང་རྒྱ་ནག་ནང་ཁུལ་དུ་འགྲོ་སྐྱོད་ཐད་གུ་ཡངས་ཆེ་རུ་ཕྱིན་ཡོད་པ་འགྲེལ་བརྗོད་གནང་གི་འདུག་སྤྱིར་རྒྱ་ནག་གཞུང་ངོས་ནས་ནམ་རྒྱུན་བོད་ནང་ཕྱི་ཕྱོགས་སུ་སྒོ་མོ་ཕྱེ་ཡོད་པ་དང་སྔ་ལོའི་སྤྱི་ཟླ་བཅུ་གཉིས་ནང་ཕོ་བྲང་པོ་ཏཱ་ལ་ཕྱི་ཕྱོགས་འགྲོ་འོང་གི་བརྡ་ཁྱབ་ཟེར་བ་ཞིག་བཏང་སྟེ། ཡུལ་སྐོར་བ་ལྷ་སར་ཡོང་རྒྱུའི་དྲིལ་བསྒྲགས་རིགས་བྱས་ཡོད་ན་ཡང་བོད་ནང་གི་འབྲེལ་ཡོད་ཅིག་ནས་བོད་མི་ཚོ་ཕྱི་ཕྱོགས་སུ་འགྲོ་སྐྱོད་ཟེར་བ་དེ་རྣམ་པ་ཙམ་ལས་ཆ་རྐྱེན་མང་པོ་དགོས་ཀྱི་ཡོད་སྐོར་བརྗོད་བྱུང་ལ། ཡང་བལ་ཡུལ་དུ་རྟེན་གཞི་བྱས་པའི་ཡུལ་སྐོར་ཚོང་ལས་ཁང་ཞིག་ནས་ལྷ་ས་ནས་བལ་ཡུལ་ན་མང་པོ་ཡོང་གི་ཡོད་སྐོར་གོ་ཐོས་ལས་བོད་མི་མང་པོ་བལ་ཡུལ་ན་འཁྱམ་ཉུལ་བྱེད་བཞིན་པ་མངོན་གསལ་དོད་པོས་མཐོང་ཡུལ་དུ་མེད་པ་དང་རྒྱ་ནག་ནས་ཡོང་མཁན་ཚོས་འཛིན་བྱང་རིགས་རྒྱ་ནག་ནང་ཁུལ་གྱི་ཡུལ་སྐོར་ཚོང་ལས་ཁང་ནས་ཉོས་ཏེ་ང་ཚོའི་ས་ནས་ཉོ་མཁན་བྱུང་གི་མེད་པས་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་སྐོར་བརྗོད་བྱུང། རྒྱ་ནག་ནང་ལོ་ལྟར་རྒྱ་ནག་གི་དཔྱིད་གསར་དུས་ཆེན་དང་བསྟུན་མི་དམངས་ཁྲི་མང་པོ་འགྲུལ་བསྐྱོད་བྱེད་བཞིན་ཡོད་པ་དང་རྒྱ་ནག་ཤིན་ཧྭ་གསར་ཁང་གིས་འདི་ལོ་ལོ་གསར་ཁག་དང་བསྟུན་ཡུལ་སྐོར་ཚོང་གཉེར་ཁང་ཁག་གིས་ཡུལ་སྐོར་བའི་འགྲོ་སྐྱོད་སྟབས་བདེ་བསྐྲུན་བཞིན་ཡོད་པས་ཚོང་ལས་ཡག་རུ་འགྲོ་བཞིན་པ་སོགས་བཀོད་འདུག་ལ་སྤྱིར་རྒྱ་ནག་ནང་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་ནས་བཟུང་དཔལ་འབྱོར་ཉམས་རྒུད་ཚུགས་པ་དེས་མི་དམངས་དཀྱུས་མའི་འཚོ་བར་ཤུགས་རྐྱེན་ཐེབས་བཞིན་ཡོད་སྟབས་རྒྱ་ནག་གཞུང་ངོས་ནས་རྒྱ་ནག་ནང་ཁུལ་དུ་ཡུལ་སྐོར་བ་འགྲོ་སྐྱོད་ཐད་ནུས་ཤུགས་འདོན་བཞིན་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། ཨེ་ཤི་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས་སྐུ་བཅར་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་ནས་དགུ་གཏོར་གྱི་གཏོར་རྒྱག་གནང་བའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ལོ་གི་རབ་གནས་ཤིང་འབྲུག་ལོ་གི་ལོ་སར་ཚེས་ལ་ཉེ་བར་བརྟེན། སྤྱིར་བཏང་གི་ཆ་ནས་ད་ལོ་བོད་ལུགས་ཀྱི་རྩི་སྟངས་བྱས་ན་ཉི་ཤུ་དགུ་དེ་ཆད་ཡོད་ནའང་ཉི་ཤུ་བརྒྱད་དེ་ཉི་ཤུ་དགུ་གི་ཚབ་བྱས་ནས་ནམ་རྒྱུན་ལྟར་འདི་ག་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་ཐོག་ནས་དགུ་གཏོར་གྱི་གཏོར་རྒྱག་མཛད་གནང་སོང། བོད་ལུགས་ལོ་སར་གྱི་དགུ་གཏོར་ནི་བོད་ནང་ང་ནང་པའི་ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་ལོ་སར་སྲུང་བརྩི་བྱེད་པ་གི་རྣམ་པ་ཟིག་ཡིན་པ་དང། དེ་ཡང་འབྱུང་འགྱུར་གྱི་ལོ་གསར་བ་དེ་གི་ནང་ང་ལོ་ཕྱུགས་ལེགས་པ་དང་རྒྱལ་ཁམས་རྟག་ཏུ་བདེ་བ། ལྷག་པར་དུ་ལོ་གསར་བ་དེ་གི་ནང་ང་མི་རྣམས་ལ་ནད་མེད་པ་དང་ཚེ་རིང་བ། དེ་བཞིན་དུ་ནད་འཁྲུག་མུ་གེ་ལ་སོགས་པ་མི་འབྱུང་བ་གི་ཆེད་དུ་ཞི་བདེ་གི་རྣམ་པ་མཚོན་པ་གི་ལོ་གསར་གི་རྣམ་པ་རོལ་སྟངས་ཟིག་ཡིན་པ་རེད།

སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་རྒྱ་ནག་གཞུང་གིས་བོད་ནང་ཨ་བཙན་འཛུལ་བྱས་ཏེ་བོད་མི་མང་བོ་ཞིག་སྐྱབས་བཅོལ་དུ་བཅར་བ་ནས་བཟུང། གཞིས་སྒར་རྡ་རམ་ས་ལ་ཁུལ་དུ་སྔ་མོ་བོད་ནང་གི་ལུགས་སྲོལ་གཞིར་བཟུང། ལོ་གསར་ཚེས་བ་གཅིག་དང་ཚེས་བ་གཉིས་ཚེས་བ་གསུམ་ལ་སོགས་པའི་བླ་མ་ལོ་གསར་དང་རྒྱལ་པོ་ལོ་གསར་དེ་བཞིན་ཆོས་སྐྱོང་ལོ་གསར་གྱི་ངོ་བོའི་ཐོག་ནས་བོད་ནང་སྔ་མོ་ལྟར་དུ་སྲུང་བརྩི་གནང་སྲོལ་ཡོད་པ་རེད།

ལ་དྭགས་ཆོས་རྒྱལ་གྱི་དུས་ནས་སྲོལ་ཡོད་པས། སླེ་གདོང་མོ་ཆེ་ཞེས་སླེ་ཡུལ་གྱི་དགུ་གཏོར་ཆེན་མོ་འཚོགས་གནང་བའི་སྐོར། ང་ཚོའི་ལ་དྭགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ལ་དྭགས་ཆོས་རྒྱལ་དུས་ནས་ཡོད་པའི་སླེ་མདོས་མོ་ཆེ་ཞེས་སླེ་ཡུལ་གྱི་དགུ་གཏོར་ཆེན་མོ་ལོ་ལྟར་བཞིན་བརྩི་སྲུང་ཞུ་གི་ཡོད་པ་དེ་ཉིད་འདི་ལོ་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་མཇུག་སྒྲིལ་གནང་སོང། དེ་ཡང་གཙོ་བོ་སླེ་མདོས་མོ་ཆེ་ཡི་མདོས་གཙོ་བོ་དེ་ལོ་ལྟར་བཞིན་བྲག་ཐོག་དགོན་པས་སྒྲུབ་གནང་བ་དང་གཞན་གསེར་སྐྱེམས་དང་གཏོར་བཟློག་དེ་ལ་དྭགས་སུ་དགོན་པ་མང་པོ་ཡོད་པ་ཚང་མ་རེ་མོས་ཀྱིས་གནང་གི་ཡོད་པ་བཞིན་འདི་ལོ་དེ་ལྕེ་བདེ་དགོན་ནས་གསེར་སྐྱེམས་དང་ལིང་ཤེད་དགོན་ནས་གཏོར་བཟློག་སྒྲུབ་གནང་འདུག་ཐོག་མར་མདོས་མོ་ཆེ་དེ་ཉིད་བོད་དང་དམིགས་བསལ་འབྲེལ་བ་ཇི་འདྲ་ཆགས་ཡོད་པའི་ཐོག་བྲག་ཐོག་དགོན་གྱི་སློབ་དཔོན་ཚེ་དཔག་རྣམ་རྒྱལ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན་དུ། དེ་ནས་སྤྱིར་བཏང་གི་མདོས་དེ་དེ་ནས་བོད། ད་མདོས་དེ་ག་འདྲས་སེ་བྱུང་བ་ཡིན་ཟེར་ན། བོད་ལ་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་སྐབས་ནས་གཙུག་ལག་ཁང་བཞེངས་པའི་དུས་སུ། དེ་ནས་གུ་རུ་རིན་པོ་ཆེ་དེ་ནས་བོད་ཀྱི་རྒྱལ་པོ་ཆོས་རྒྱལ་ཁྲི་སྲོང་གིས་གུ་རུ་རིན་པོ་ཆེ་བོད་ལ་སྤྱན་དྲངས་ནས་དེ་ནས་བོད་ཀྱི་ས་གཞི་འདུལ་བའི་ཆེད་དུ་དེའི་མདོས་དེ་གསུངས་པ་ཡིན་ཟེར་དེ་ནས་མདོས་དེ་ཡང་མང་པོ་ཡོད་ད་ཕོ་མདོས་སུམ་བརྒྱ་དྲུག་ཅུ་མོ་མདོས་སུམ་བརྒྱ་དྲུག་ཅུ་སྤྱིར་བཏང་མདོས་བདུན་བརྒྱ་ཉི་ཤུ་ཡོད་རེད་ད་དེའི་ནང་ནས་མདོས་དེ་ནས་རྩ་ཆེན་པོ་གཅིག་འདི་མདོས་རང་རེད་ལགས་སོ། ཡང་མདོས་མོ་ཆེ་འདི་ཉིད་སྔོན་མ་ལ་དྭགས་སུ་ཆོས་རྒྱལ་དུས་ནས་སྒྲུབ་ཀྱི་ཡོད་པའི་ལོ་རྒྱུས་སུ་སློབ་དཔོན་ཚེ་དཔག་རྣམ་རྒྱལ་ལགས་ཀྱིས་མུ་མཐུད་དུ་དེ་ལྟར་གསུངས་བྱུང། དེ་རིང་དེ་ནས་ཉིན་ཐ་མ་ལ་དེ་ནས་ང་ཚོ་གིས་དེ་དེ་ནས་རྡོ་དེ། དེ་རིང་དེ་ནི་མེ་ལ་ཕུལ་བ་རེད། ཡིན་ནའི་དེ་ནི་ཤེས་པ་གསུམ་གྱི་སྒོ་ནས་དང། ཤེས་པ་གསུམ་ལབ་ན་དེ་ནི་དང་པོ། དེ་ནི་མདོས་འདི། དེ་ནི་ལྷར་ཤེས་པ། གཉིས་པ། དེ་ནི་མདོས་འདི་མཆོད་པར་ཕུལ་བ། གསུམ་པ། དེ་ནི་དེ་རིང་ཟོར་དུ་ཤེས་པ། དེ་ནི་དང་པོ། དེ་ནི་ལྷར་བསྐྱེད་ན་དེ་ནི་རྡོ་རྗེ་ཕག་མོ་གྱི། དེ་ནི་སྐུའི་འདྲ་བོ། དེ་ནི་རྡོ་རྗེ་ཕག་མོ་བསྐྱེད་ན་དེ་ནི་ཟོར་དེ་འདི། མདོས་འདི་དེ་སྒྲུབ་ཀྱི་རེད། དེ་ནི་གཉིས་པ། དེ་ནི་ཟོར། མདོས་འདི། དེ་ནི་མཆོད་པའི་ཚུལ་དུ་དེ་ནི་ཕུལ་གྱི་རེད། དེ་ནི་གསུམ་པ། དེ་རིང་དེ་ནི་ཟོར་དུ་དེ་ནི་ཟོར་གྱི་ཚུལ་དུ་འདི་ལ་དེ་ནི་མེ་ལ་ཕུལ་གྱི་རེད། སྤྱིར་བཏང་དེ་དེ་ནི་འཛམ་བུའི་གླིང་ལ་ཞི་བདེ་ཡོང་བ་དང་དེ་ནས་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་བསྟན་འཛིན་རྒྱ་མཚོ་རྒྱལ་བ་ཡིད་བཞིན་ནོར་བུ་མཆོག་གི་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པ་ཆོས་ལུགས་རིས་སུ་མ་བཅད་པའི་སྐྱེས་ཆེན་གྱི་བླ་མ་སྐྱེས་བུ་རྣམས་ཀྱི་སྐུ་ཚེ་ཞབས་པད་བརྟན་པ་དང་དེ་བཞིན་དེ་ནས་འཇིག་རྟེན་འདི་དང་ལ་དྭགས་མང་ཡུལ་ལ་དྭགས་ཞིང་བསྟན་སངས་རྒྱས་ཀྱི་བསྟན་པ་དར་བ་དང་དེ་ནས་ཆར་ཆུ་དུས་སུ་འབབ་ཅིང་ལོ་ཕྱུགས་རྟག་ཏུ་ནད་ཡམས་མུ་གེ་རྫོགས་ཆེན

སློབ་དཔོན་ལགས་ཀྱིས་གསུངས་པ་བཞིན་མདོས་མོ་ཆེ་དེ་ཉིད་སྔོན་མ་ལ་དྭགས་ཆོས་རྒྱལ་དུས་ནས་བརྩི་སྲོལ་ཡོད་པ་དང་རིམ་པས་སླེ་ཕུ་ཕྱོགས་ཀྱི་བཅུ་ཚོ་རྣམས་ཚང་འཛོམས་ཀྱིས་སླེ་ཕུ་མདོ་ཚོགས་པས་གོ་སྒྲིག་ཞུས་ཡོད་པ་རེད་འདུག་སླེ་ཕུ་མདོ་ཚོགས་པའི་ཚོགས་གཙོ་ངག་དབང་ཚེ་རིང་ལགས་ཀྱིས་མདོས་མོ་ཆེ་དེ་ཉིད་ཡུལ་བ་ཀུན་ནས་ག་ཚོད་གལ་ཆེན་བརྩི་དགོས་ཀྱི་ཡོད་པའི་ཐོག་དེ་ལྟར་གསུངས་བྱུང། ཚོང་པ་སངས་དབྱིས་མངའ་ཐང་དབྱིན་ཇིས་གཏམ་མ་ནི་དངོས་གནས་བྱས་ན་མདོས་མོ་ཆེ་དེ་དཔེ་རྩ་ཆེན་པོ་རེད་མི་ཚང་མ་ལྟད་མོ་ལྟ་ཡ་གཅིག་པོ་མ་རེད་ཆོས་ཕྱོགས་ཀྱི་བྱ་བ་རྩ་ཆེན་པོ་ཞིག་གི་ཚུལ་ལ་མཇལ་དགོས་པ་ཞིག་རེད་འོན་ཀྱང་དེང་སང་ཡར་རྒྱས་ཀྱི་མིང་ལ་གཞོན་སྐྱེས་མང་པོ་ཞིག་རིག་གཞུང་དང་ཆོས་ཕྱོགས་ཐད་དམིགས་བསལ་དོ་སྣང་གཅིག་མི་འདུག་ཕྲུ་གུ་མང་ཆེ་བ་ཞིག་ལ་དྭགས་ཀྱི་ཕྱིས་སུ་རྒྱ་བསྟན་ཕྱོགས་ལ་སློབ་སྦྱོང་ཆེད་བཏང་གི་རེད་ལོ་རྒན་པོ་མང་པོ་ཞིག་ག་ལེར་འདས་གྲོངས་ཕྱིན་པའི་བར་ལོ་རྒྱུས་མཁྱེན་མཁན་དཀོན་པོ་རེད་འདུག་དེ་འདྲ་ཡིན་དུས་སྤྱི་ཚོགས་ནང་ཆང་ས་གཅིག་པོ་མིན་པར་མདོས་མོ་ཆེ་འདྲ་བའི་དུས་མཆོད་རྩ་ཆེན་པོ་དེ་འདྲ་རིག་གཞུང་གི་ཆ་ཤས་གལ་ཆེན་ཞིག་ཡང་ཆགས་ཀྱི་ཡོད་རེད།

དེ་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་བོད་མི་རྣམས་རང་གི་དུད་འགྲོ་སེམས་ཅན་རྣམས་དངུལ་ལ་བསྒྱུར་རྒྱུའི་འདོད་པ་མེད་པར་ལྟོས་མེད་ཀྱིས་རྒྱ་ནག་གཞུང་གིས་བོད་ནང་གྲོང་གསེབ་ཡར་རྒྱས་འཛུགས་སྐྲུན་གྱི་ལས་གཞི་དེའི་སྲིད་ཇུས་ནི་དུད་འགྲོ་སེམས་ཅན་གཡག་དང་ལུག་གསོད་རྒྱུའི་ལས་དོན་དེ་གཞི་རྒྱ་ཆེ་རུ་གཏོང་རྒྱུ་དང། དེའི་དམིགས་ཡུལ་ནི་གཡག་ཤ་དང་ལུག་ཤའི་ཐོན་འབོར་དེ་མ་གནས་ཨ་མི་རི་ཀའི་ཌོ་ལར་ཐེར་འབུམ་བཅུ་བཞི་བསྒྱུར་རྒྱུ་ཡིན་པ་རེད་ཅེས་བཀོད་གནང་ཡོད་པ་རེད་འདུག། གོང་ཞུས་ཀྱི་ལས་འཆར་དེའི་ནང་སེམས་ཅན་གསོ་སྐྱོང་དང། གསོད་རྒྱུའི་ལས་དོན་དེ་རྒྱ་མི་རིགས་ཚོས་བྱེད་རྒྱུ་ཡིན་པ་དང། སེམས་ཅན་འཚར་ལོངས་དང་ལྗིད་ཚད་ཆེ་རུ་གཏོང་རྒྱུ་དེ་བོད་མི་འབྲོག་པ་ཚོར་ལས་བགོས་བྱེད་སྟངས་དེས་བོད་མི་རྣམས་ལ་ཡོང་སྒོ་ཉུང་ཤོས་ཆགས་རྒྱུ་ཡིན་པའི་སྐོར་བཀོད་གནང་ཡོད་པ་རེད་འདུག་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་རྒྱ་ནག་གཞུང་གིས་བོད་ནང་སྤྱི་གླིང་བཟོ་རྒྱུའི་ལས་འཆར་གྱི་དམིགས་ཡུལ་དེ་བོད་མི་རྣམས་འབྲོག་ས་ཁག་ནས་གྲོང་རྡལ་གྱི་གཞིས་ཆགས་ཁག་ལ་སྤོ་བཞུད་ཀྱིས་ཁོང་ཚོའི་འབྲོག་ས་དེ་ཡུལ་སྐོར་སྤྲོ་འཆམ་པའི་ཆེད་སྤྱི་གླིང་བཟོ་རྒྱུ་ཡིན་པ་དེས་འབྲོག་པ་རྣམས་གཞུང་གི་རོགས་དངུལ་ལ་བརྟེན་དགོས་པ་ཞིག་དང། གང་སར་བསྐྱོད་རྒྱུར་དཀའ་ངལ་དང། ནུས་མེད་བཟོ་རྒྱུ་ཡིན་པའི་སྐོར་བཀོད་གནང་འདུག་གང་ལྟར་རྒྱ་ནག་གཞུང་གི་གོང་ཞུས་ཀྱི་ལས་འཆར་དེ་གཉིས་ནི་བོད་མིའི་ཕ་མེས་ཀྱི་རིག་གཞུང་དང་མི་ཚེ་བསྐྱེལ་ཕྱོགས་དེ་མེད་པ་བཟོ་རྒྱུའི་དམིགས་ཡུལ་ཡིན་པའི་སྐོར་སོགས། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྙན་ཐོ་དེའི་ནང་བཀོད་གནང་ཡོད་པ་རེད་འདུག། ཐེ་ཝན་གྱིས་འགྲིམ་འགྲུལ་ལས་ཁུངས་ཁག་ལ་ཐེ་ཝན་ནས་རྒྱ་ནག་ཏུ་ཡུལ་སྐོར་སྤྲོ་འཆམ་གསར་པ་གོ་སྒྲིག་བྱེད་རྒྱུ་མཚམས་འཇོག་དགོས་པའི་བཀོད་ཁྱབ་བཏང་འདུག། ཕྱི་ཚེས་བདུན་རེས་གཟའ་ལྷག་པའི་ཉིན་རྒྱ་ནག་གཞུང་གིས་ཐེ་ཝན་ལ་ལྟ་སྐོར་དུ་བསྐྱོད་མཁན་རྒྱ་རིགས་ཡུལ་སྐོར་བ་རྣམས་ཐེ་ཝན་ནང་ཡུལ་སྐོར་མི་ཆོག་པའི་བཀའ་བཏང་ཡོད་པ་དང། ཉེན་ཚབས་ཆེ་བའི་ཐེ་ཝན་མཚོ་འགག་ནང་གནམ་གྲུ་འགྲོ་ལམ་ལ་འགྱུར་བ་བཏང་བ་བཅས་ལ་བརྟེན་ནས་ཐེ་ཝན་གཞུང་གིས་རྒྱལ་ཁབ་ཀྱི་འགྲིམ་འགྲུལ་ལས་ཁུངས་ཁག་ལ་རྒྱ་ནག་ཏུ་ཡུལ་སྐོར་སྤྲོ་འཆམ་གསར་པ་གོ་སྒྲིག་བྱ་རྒྱུ་མཚམས་འཇོག་དགོས་པའི་བཀའ་ཁྱབ་བཏང་འདུག། ཐེ་ཝན་གྱི་ཐོག་མའི་འཆར་གཞིའི་ནང་ཕྱི་ཟླ་གསུམ་པའི་ཚེས་གཅིག་ནས་བཟུང་རྒྱ་ནག་ལ་སྐོར་སྐྱོད་ཆོག་པའི་བསྐྱར་འཛུགས་བྱས་ཡོད་རུང་རྒྱ་ནག་གི་བྱ་སྤྱོད་དང་སྲིད་ཇུས་ལ་འགྱུར་བ་ཕྱིན་པའི་རྐྱེན་གྱིས་ཐེ་ཝན་ཡུལ་སྐོར་བ་རྣམས་ཀྱིས་རྒྱ་ནག་ཏུ་ལྟ་སྐོར་དུ་བསྐྱོད་རྒྱུར་འགྲིམ་འགྲུལ་ལས་ཁང་ལ་གོ་སྒྲིག་བྱ་རྒྱུ་མཚམས་འཇོག་བྱས་པའི་ཐག་གཅོད་བྱས་ཡོད་ཅིང། ཐེ་ཝན་ཡུལ་སྐོར་ལས་ཁུངས་ཀྱིས་གསལ་སྟོན་གནང་འདུག་འོན་ཀྱང་རྒྱ་ནག་གིས་དེ་ནི་རྒྱུན་ལྡན་གྱི་མཁའ་དབྱིངས་ཀྱི་བཀོད་སྒྲིག་ཅིག་ཡིན་པར་འགྲེལ་བརྗོད་བྱས་ཡོད་པ་དང། རྒྱ་ནག་གཞུང་གི་ཐེ་ཝན་འབྲེལ་མཐུད་ལས་ཁང་གིས་ཐེ་ཝན་གྱི་དེ་སྔོན་ཡུལ་སྐོར་དེ་རིགས་སླར་གསོ་བྱ་རྒྱུ་དང། དེ་ནས་མཚམས་འཇོག་བྱ་རྒྱུའི་ཐག་གཅོད་ལ་སྐྱོན་བརྗོད་བྱས་པ་མ་ཟད། ད་ལྟ་གཞུང་འཛིན་ཐེ་ཝན་དམངས་གཙོ་ཡར་ཐོན་ཅན་ཚོགས་པས་ཆབ་སྲིད་ལ་གཡོ་སྒྱུ་གཏོང་གི་ཡོད་པར་ཡང་སྐྱོན་འཛུགས་བྱས་འདུག་རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་ཁྱབ་གདལ་འགོག་སྲུང་བྱས་པའི་རྗེས་སུ། རྒྱལ་ཁབ་འདྲ་མིན་ལ་ཡུལ་སྐོར་སྤྲོ་འཆམ་གྱི་ཆོག་མཆན་བསྐྱར་གསོ་བྱས་ཡོད་ཀྱང། རྒྱ་ནག་གཞུང་གིས་ཐེ་ཝན་དེའི་ཁོངས་སུ་ཚུད་མེད་པར་མ་ཟད། ཐེ་ཝན་ནི་རྒྱ་ནག་གི་མངའ་ཁོངས་ཡིན་ལུགས་ཡང་བསྐྱར་བཤད་བྱེད་བཞིན་ཡོད་པར་གནས་ཚུལ་ནང་གསལ་འདུག། རྒྱ་ནག་ནང་ཟླ་བ་སྔོན་མ་དེར་དངོས་ཟོག་གི་རིན་གོང་མར་ཆག་པ་དེ་ནི་ཕྱི་ལོ་ཉིས་སྟོང་དགུ་ལོར་འཛམ་གླིང་ཐོག་དཔལ་འབྱོར་གྱི་དཀའ་ངལ་ཤུགས་ཆེ་ཆགས་པའི་དུས་སྐབས་དེ་ནས་ཆེ་ཤོས་བྱུང་བ་དེས་ཡུལ་དེའི་དཔལ་འབྱོར་ཐོག་གདོང་ལེན་ཤུགས་ཆེ་བྱེད་དགོས་པ་ཞིག་མངོན་གསལ་ཆགས་ཡོད་པ་རེད་འདུག་རེས་གཟའ་ཕུར་བ་ཉིན་རྒྱ་ནག་གི National Bureau of Statistics ཞེས་པའི་བསྡོམས་རྩིས་ལས་ཁུངས་དེས་བསྡོམས་ཐོ་བཏོན་པའི་ནང་ཟླ་བ་སྔོན་མ་དེར་ཡུལ་དེའི་དངོས་ཟོག་གི་རིན་གོང་བརྒྱ་ཆ་ཀླད་ཀོར་དང་གྲངས་ཆུང་བརྒྱད་ཀྱིས་མར་ཆག་ཡོད་པ་རེད་འདུག་དེ་ནས་ཕྱི་ལོ་ཉིས་སྟོང་དགུ་ལོའི་ཟླ་བ་དགུ་པ་ནས་ཟླ་ངོ་བཞིའི་རིང་མར་མང་ཤོས་ཆག་ཡོད་པ་རེད་འདུག་ཡིན་ནའང་དཔལ་འབྱོར་དབྱེ་ཞིབ་གནང་མཁན་རྣམས་ཀྱིས་རྒྱ་ནག་ནང་གི་དངོས་ཟོག་གི་རིན་གོང་མར་ཆག་པའི་གནས་ཚུལ་དེ་ནམ་དུས་བྱེད་པའི་གནད་དོན་ཞིག་ཡིན་པའི་སྐོར་དང་དངོས་ཟོག་གི་རིན་གོང་མར་ཆག་རྒྱུའི་དུས་ཚོད་དེ་ད་ཆ་ཡོལ་ཟིན་ཡོད་ལུགས་བརྗོད་ཡོད་པ་རེད་འདུག་རྒྱ་ནག་ནང ING Economics ཞེས་པའི་དཔལ་འབྱོར་དབྱེ་ཞིབ་ལས་ཁང་ནང་དཔལ་འབྱོར་དབྱེ་ཞིབ་པ་གཙོ་བོ Lynn Song ཞུ་བ་ཞིག་གིས་ཕྱི་ཟླ་དང་པོའི་ནང་གི་ཟིན་ཐོ་དེ་དངོས་ཡོད་ལས་སྡུག་པར་མཐོང་ནའང་རྗེས་སུ་བཟང་ཕྱོགས་ཀྱི་རྣམ་པར་འགྱུར་རྒྱུ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཉེ་བའི་དུས་སྐབས་རྒྱ་ནག་གཞུང་གིས་མི་སེར་དང་མ་འཛུགས་བྱེད་མཁན་ཚོའི་གདེང་ཚོད་གོང་མཐོར་གཏོང་ཆེད་སྲིད་ཇུས་འདྲ་མིན་ལག་བསྟར་གནང་དགོས་བྱུང་བའི་ཁོངས་ནས་ས་ཁང་ཚོང་ལས་སྡེ་རྡིབ་པ་འདི་བསྐྱར་གསོ་བྱེད་ཕྱོགས་དང། མ་རྐང་ཁྲོམ་རའི་མ་རྩའི་རིན་གོང་མར་ཟག་པ་བསྐྱར་གསོ་གནད་དོན་དང། ཕྱི་ཕྱོགས་ལ་དངོས་ཟོག་ཚོང་འབྲེལ་མང་དུ་གཏོང་རྒྱུའི་ལས་དོན་སྤེལ་བ་མ་ཟད། མ་རྐང་ཁྲོམ་རའི་གཙོ་འཛིན་ལས་གནས་ནས་ཕྱིར་ཕུད་བཏང་བ་སོགས་པའི་གནས་ཚུལ་བྱུང་ཡོད་པ་རེད་འདུག།
ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་ཕྱི་ཚེས་དྲུག་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་མཚམས་བརྒལ་ཏེ་བཙན་བྱོལ་བོད་མིའི་ཐོག་དྲག་གནོན་བྱེད་ཀྱི་ཡོད་པའི་སྙན་ཐོ་ཞིག་འདོན་སྤེལ་གནང་བའི་སྐོར་འབྲེལ་ཡོད་མི་སྣ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་འདི་ཟླའི་ཚེས་དྲུག་སྟེ་རེས་གཟའ་མིག་དམར་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་གི Press Trust of India ཞེས་པའི་རྒྱ་གར་གྱི་གསར་འགོད་མཐུན་ཚོགས་ཀྱི་ཚོགས་ཁང་ནང་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་དྲག་གནོན་བྱེད་ཀྱི་ཡོད་པའམ། Chinese Transnational Repression of Tibetan Diaspora Community ཞེས་པའི་ཞིབ་འཇུག་སྙན་ཐོ་ཞིག་འདོན་སྤེལ་གནང་བ་དང་སྦྲགས་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ཏེ་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་དྲག་གནོན་བྱེད་བཞིན་པར་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ངོ་རྒོལ་སྐྱོན་བརྗོད་གནང་དགོས་པ་དང་བཙན་བྱོལ་བོད་མིའི་བདེ་འཇགས་སྲུང་སྐྱོབ་གནང་དགོས་པའི་འབོད་སྐུལ་གནང་འདུག་ཡང་སྙན་ཐོ་དེ་དང་འབྲེལ་ནས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་ཁེ་ས་ཕྱི་ཚེས་དྲུག་ཉིན་བོད་ཡིག་ཐོག་སྤེལ་བའི་བསྒྲགས་གཏམ་ནང་རྒྱལ་མཚམས་བརྒལ་ནས་གཉའ་གནོན་ནམ་དྲག་གནོན་ཞེས་པ་དེ་ནི་གཞུང་འཛིན་ཞིག་ནས་རང་གི་རྒྱལ་ཁབ་ཀྱི་ས་མཚམས་བརྒལ་ཏེ་རྒྱལ་ཁབ་གཞན་དུ་གནས་སྡོད་མི་སྒེར་པ་དང་ཚོགས་པ་སྒྲིག་འཛུགས་ཁག་གིས་ལས་འགུལ་སྤེལ་རྒྱུ་མེད་པ་བཟོ་ཐབས་བྱེད་ཀྱི་ཡོད་པའི་བྱ་སྤྱོད་ཞིག་ལ་གོ་བ་ཡིན་པ་དང་དེ་ནི་དུས་རྒྱུན་དབང་ཆ་གཅིག་སྡུད་རིང་ལུགས་ཀྱི་གཞུང་འཛིན་ཚོས་རང་གི་གདུག་རྩུབ་དྲག་གནོན་ཆེ་བའི་སྲིད་ཇུས་ཁག་ཐེར་འདོན་བྱེད་མཁན་གྱི་མི་སྒེར་པ་དང། ཚོགས་སྡེ་ཁག་ནུས་མེད་བཟོས་ཏེ་མགོ་བོ་མར་མནན་ཐབས་བྱེད་ཀྱི་ཡོད་པའི་བྱ་སྤྱོད་ལ་ཟེར་གྱི་ཡོད་བཙན་བྱོལ་བོད་མི་རྣམས་ལ་མཚོན་ན་རྒྱ་ནག་དམར་པོའི་གཞུང་གིས་བོད་ནང་གནས་བཞུགས་ཕ་མ་སྤུན་མཆེད་སོགས་ཀྱི་བདེ་འཇགས་གཏའ་མར་བཞག་ནས་བཙན་བྱོལ་ནང་གི་ལས་འགུལ་དང་སྨྲ་བརྗོད་རང་དབང་སོགས་འགོག་ཐབས་སུ་ཤུགས་གནོན་སྤྲོད་ཐབས་བྱེད་བཞིན་པ་མ་ཟད་བོད་མི་རྣམས་ཀྱི་འགྲོ་འདུག་སྤྱོད་གསུམ་ལ་དུས་རྟག་ཏུ་སོ་ལྟ་ནན་པོ་བྱེད་ཀྱི་ཡོད་པ་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་རྒྱ་མིའི་སོ་ཉུལ་སོགས་འགྲེམས་འཇོག་བྱས་པའི་དོགས་གཞི་སོགས་ལ་བརྟེན་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ནུས་སྟོབས་དང་བོད་མི་ཕན་ཚུན་དབར་གྱི་ཡིད་ཆེས་ལའང་དོ་ཕོག་ཆེན་པོ་ཐེབས་བཞིན་འདུག་ལ་རྒྱ་ནག་དམར་ཤོག་ཚོགས་པས་རྒྱལ་མཚམས་བརྒལ་ཏེ་དྲག་གནོན་བྱེད་བཞིན་པར་བརྟེན་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་གནོད་སྐྱོན་ཐེབས་བཞིན་པ་མ་ཟད་མ་འོངས་པའི་བོད་དོན་ལས་འགུལ་ལའང་གནོད་སྐྱོན་ཚབས་ཆེ་ཐེབས་ཉེན་ཡོད་སྐོར་བཀོད་གནང་འདུག། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་བོད་མི་རྣམས་ལ་དྲག་གནོན་བྱེད་སྟངས་གནད་འགག་ཆེ་གྲས་བཞི་ཡོད་སྐོར་གསུངས་དོན།
རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་ནས་དྲག་གནོན་བྱེད་སྟངས་ཀྱི་ཁོང་ཚོའི་ཀྱི་ཐབས་ཇུས་ཅིག་ཡོད་ར་བྱེད་སྟངས་གནད་འགག་ཆེ་ཤོས་བཞི་ཅིག་ང་ཚོས་ཀྱི་འདུག་ཅིག་ད་ངས་ཀྱི་མདོར་བསྡུས་པ་ཡིན་དང་པོ་དེ་ད་ཅིག་འདི་ཆགས་ཀྱི་འདུག་རྒྱ་ནག་གཞུང་གིས་འབད་བརྩོན་ཤུགས་ཆེན་པོ་ཅིག་བྱེད་ཅིག་ད་བོད་ནང་ལོགས་ད་དང་ད་བཞིན་གྱི་བོད་ཀྱི་ཕྱི་ལོགས་གཉིས་ཀྱི་འབྲེལ་བ་འདི་མ་རྩ་མེད་བཏང་ཡ་འདི་དམིགས་ཡུལ་ཅིག་ཅིག་ཁོང་ཚོས་འདི་འཁྱེར་ཅིག་ཨ་ནི་ཐབས་ཇུས་མང་པོ་ཅིག་འཁྱེར་ཅིག་དྲག་གནོན་ཤུགས་ཆེན་པོ་ཅིག་བྱེད་ཀྱི་འདུག་ར། ཡང་ཁོང་གིས་མུ་མཐུད་ནས་གསུངས་དོན། བཙན་བྱོལ་ནང་བོད་མི་འཐབ་རྩོད་སྒེར་པ་དང་གཞུང་འབྲེལ། གཞུང་ཁོངས་མིན་པའི་ཚོགས་པ་སྒྲིག་འཛུགས་ཁག་དེ་བཞིན་བོད་ནང་གི་བོད་མི་རྣམས་ལ་དམིགས་ནས་རྒྱ་ནག་གིས་འཐབ་ཕྱོགས་གཅིག་གྱུར་ལས་ཁུངས་བརྒྱུད་ནས་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་སོ་ཉུལ་རིགས་གཏོང་རྒྱུ་དང་སྤྱི་ཚོགས་ཐོག་སྟངས་འཛིན་བྱེད་བཞིན་པ། སྤྱི་ཚོགས་དྲ་རྒྱའི་ཐོག་ལ་ཡང་སྟངས་འཛིན་གྱིས་དཀྲོག་གཏམ་གྱི་གནས་ཚུལ་རིགས་སྤེལ་ནས་བོད་མིའི་ཁྲོད་མཐུན་སྒྲིལ་ལ་དོ་ཕོག་གཏོང་ཐབས་དང། བོད་མིའི་སྤྱི་ཚོགས་ཁྲོད་ཕན་ཚུན་ཡིད་ཆེས་བརླག་འཇུག་གི་འབད་བརྩོན་བྱེད་ཀྱི་ཡོད་པ། ཡང་ཐབས་ལམ་གསུམ་པ་དེ་ནི་བོད་མི་རྣམས་ཀྱི་ཕ་མ་སྤུན་མཆེད་དང་ནང་མི་རྣམས་བོད་ལ་ཡོད་པ་ཚོར་བེད་སྤྱོད་བཏང་སྟེ་བཙན་བྱོལ་ནང་བོད་དོན་ལས་འགུལ་སྤེལ་རྒྱུ་མེད་པ་སོགས་ཀྱི་གནོན་ཤུགས་སྤྲོད་ཀྱི་ཡོད་པ། ཐབས་ལམ་བཞི་པ་དེ་ནི་བོད་ནང་གི་བོད་མི་རྣམས་ཀྱིས་ཕྱི་ཕྱོགས་སུ་གནས་པའི་བོད་མི་རྣམས་ལ་དཔལ་འབྱོར་གྱི་མཐུན་འགྱུར་རོགས་རམ་གནང་མ་བཅུག་པ་སོགས་ཅ་སུན་པོ་བཟོས་ནས་ཕྱི་ཕྱོགས་སུ་གནས་པའི་བོད་མི་རྣམས་ལ་སེམས་ཁམས་ཐོག་ནས་དཀའ་ངལ་ཆེན་པོ་སྤྲོད་ཀྱི་ཡོད་པ་དང་དེའི་དམིགས་ཡུལ་གཙོ་བོ་ནི་བོད་ཀྱི་ཕྱི་ཕྱོགས་ལ་བོད་དོན་ཞུ་གཏུག་གི་ལས་འགུལ་ལ་དོ་ཕོག་གཏོང་ཐབས་ཆེད་ཡིན་སྐོར་སོགས་གསུངས་འདུག། ཡང་བསྟན་འཛིན་ཟླ་བ་ལགས་ཀྱིས་རྒྱ་ནག་དམར་པོའི་གཞུང་ནས་རྒྱལ་མཚམས་བརྒལ་ཏེ་བཙན་བྱོལ་བོད་མིའི་ཐོག་དྲག་གནོན་དེ་སྔ་ནས་བྱེད་ཀྱི་ཡོད་རུང། ཞི་ཅིན་ཕིང་རྒྱ་ནག་གི་སྲིད་འཛིན་གྱི་ལས་འགན་འཁུར་བའི་རྗེས་སུ་ལས་དོན་དེ་སྤེལ་ཤུགས་ཆེ་རུ་བཏང་སྐོར་གསུངས་བྱུང། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ལ་སྙན་ཐོ་དེ་འདོན་སྤེལ་གནང་དགོས་པའི་དགོས་པ་རྒྱུ་མཚན་སོགས་ཀྱི་སྐོར་ཞལ་པར་བརྒྱུད་གནས་འདྲི་ཞུས་པས།
ཁོང་གིས་གསུངས་དོན། ད་ལྟའི་ང་ཚོས་ཀྱི་དམིགས་ཡུལ་གཙོ་བོ་དེ་སྙན་ཐོ་འདོན་དགོས་པ་འདི་ལྟ་ང་ཚོས་ཀྱི་ད་ལྟའི་འདི་སྙན་ཐོ་འདི་རྒྱལ་མཚམས་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་བོད་པའི་གི་ཐོག་ནས་ཅིག་གཞི་བཞག་པའི་སྙན་ཐོ་འདི་ཐེངས་མ་དང་པོ་ཡིན་དུས་ཨ་ནི་ང་ཚོས་ཀྱི་འདི་སྙན་ཐོ་འདི་ང་རང་ཚོས་ཀྱི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡང་གང་མང་མང་ད་ལྟ་རྒྱ་ནག་གི་རྒྱལ་མཚམས་བརྒལ་ནས་གཉའ་གནོན་འདི་སྒང་ལ་གོ་རྟོགས་སྤེལ་ཡ་དང།

Faced by Tibetans due to Chinese transnational repression། ཁོང་གི་གསུང་དོན་གཙོ་བོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་སྙན་ཐོ་བཏོན་གནང་བ་དེ་རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་བོད་མིའི་ཐོག་དྲག་གནོན་བྱེད་མུས་དེ་ཁྱབ་གདལ་ཤུགས་ཆེར་འགྲོ་བཞིན་པར་བོད་མི་རྣམས་ཀྱིས་གདོང་ལེན་གནང་ཕྱོགས་སྐོར་སྙན་ཐོ་རྒྱས་པོ་ཞིག་བཏོན་གནང་ཡོད་པ་དང།

རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་ཁག་ཐོ་འགོད་གནང་རྒྱུ་དང་ཐེར་འདོན་གནང་རྒྱུར་ཐུགས་འགན་ཆེན་པོ་བཞེས་པར་བསྔགས་བརྗོད་གནང་བ་མ་ཟད་མཐའ་དོན་དུ་ཁོང་གིས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་རྒྱ་ནག་དམར་པོའི་གཞུང་གིས་རྒྱལ་མཚམས་བརྒལ་ནས་བཙན་བྱོལ་བོད་མིའི་ཐོག་དྲག་གནོན་བྱས་དང་བྱེད་མུས་ཀྱི་སྙན་ཐོ་ཟབ་རྒྱས་བཏོན་གནང་བ་དེར་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གནང་དོན།

ཞིབ་འཇུག་པ་ངག་དབང་ལུང་རྟོགས་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པར་ཁོང་གིས་གསུངས་དོན། ད Recommendation ཞུ་བ་ཡིན་ན་ད Statement འདི་ད་བྲིས་འདུག་བ་ད་འདི་ནོར་བ་རེད་འདི་འདི་འདི་འདི་ཙམ་གྱིས་འགྲིག་གི་མི་འདུག་ལས་ཞོར་བ་ལ་གཞུང་ཁག་དེ་ཚོ་གིས་རྡོག་རྡོག་གི Concrete Action དེ་འདྲའི་ལེན་དགོས་འདུག་བོད་པ་གི Diaspora དེ་འདྲ་དེ་གཉིས་ཚོ་ལ་དེ་འདྲའི་བྱུང་བ་ཡིན་ན་དེ་འདྲའི་དེ་འདྲའི Action ལེན་ཡ་ལ་དེ་འདྲའི་གི Concrete Policy In Place དགོས་ཡོད་བ་དང་ཨ་ནི་དུས་ཚོད་དུས་ཚོད་ལ་ཨ་ནི་དེ་འདྲའི་གི Diaspora Community དེ་ཚོ་མཉམ་པོ་ཐུག་ནས།

རྒྱ་ནག་དང་ཧོང་ཀོང། ཐའེ་ཝན་གྱི་ལེ་ཚན་ནང། ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དགུ་ཉིན་ཧོང་ཀོང་གི་ཁྲིམས་ཁང་གིས་རྒྱ་ནག་གི། ཧང་ཏཱ། Evergrande། ཚོང་གཉེར་ལས་ཁང་གིས་བུ་ལོན་གཙང་དག་བཟོ་དགོས་པའི་བཀའ་རྒྱ་བཏང་བའི་རྗེས། དེ་ཉིན་ནས་རྒྱ་ནག་གི་ཨ་ཧང་ཏཱ་དང། ཧང་ཏཱ་ཁེ་གཉེར་ཁང། ཧང་ཏཱ། ཁང་དངོས་སོགས་ཧོང་ཀོང་གི་མ་རྐང་ཁྲོམ་རའི་ནང། ལས་གཉེར་བྱ་རྒྱུ་བཀག་འདོགས་བྱས་ཡོད་པ་སོགས་ཀྱི་སྐོར། འཆི་མེད་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཐེངས་བདུན་ཙམ་དུས་འགྱངས་བྱས་པའི་རྗེས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་ཧོང་ཀོང་ཁྲིམས་ཁང་གིས་ཧང་ཏཱ་ཚོང་གཉེར་ཁང་གིས་བུ་ལོན་སྤྲོད་མ་ཐུབ་པའི་འོག་མུ་མཐུད་ནས་ཚོང་གཉེར་བྱེད་ཐབས་བྲལ་ཏེ་ཚོང་གཉེར་ཁང་གི་བུ་ལོན་གཙང་སེལ་བཟོ་དགོས་པ་ཧོང་ཀོང་ཁྲིམས་ཁང་ནས་ཕྱིར་བསྒྲགས་བྱས་ཡོད་ཅིང། ཧང་ཏཱ་ཚོང་གཉེར་ཁང་གི་བུ་ལོན་གཙང་སེལ་བཟོ་རྒྱུ་ཁྲིམས་ཐོག་ནས་ཐག་གཅོད་བྱས་པ་དེས་ཁང་ཚོང་གི་ལས་རིགས་སྤྱི་དང། ལྷག་པར་དུ་རྒྱ་ནག་གི་ས་ཁང་ཁྲོམ་རའི་ལས་རིགས་ཐོག་ཤུགས་རྐྱེན་ངན་པ་ཐེབས་རྒྱུ་ཡིན་པ་མ་ཟད། དེའི་ཐོག་ནས་རྒྱ་ནག་གི་ས་ཁང་ཁྲོམ་རའི་ལས་རིགས་སླར་གསོ་ཡོང་རྒྱུར་སྲིད་གཞུང་གིས་རོགས་རམ་བྱ་རྒྱུ་ཡང་ཁག་པོ་ཡིན་པའི་སྐོར་གནད་དོན་དབྱེ་ཞིབ་ཚོས་ཚོད་དཔག་བྱེད་ཀྱི་ཡོད་པ་རེད། སྤྱི་ཟླ་དང་པོའི་ཚེས་ཉི་ཤུ་དགུ་ཉིན་ཧོང་ཀོང་ཆེས་མཐོའི་ཁྲིམས་ཁང་གིས་ཧང་ཏཱ་ཚོང་གཉེར་ཁང་གི་གནད་དོན་ཐད་འདྲི་ཞིབ་བྱས་ཡོད་པ་དང། ཧོང་ཀོང་གི་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན་ཧོང་ཀོང་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ནས་རྒྱ་ནག་གི་ཚོང་གཉེར་ཁང་ཧང་ཏཱ་ཡི་བུ་ལོན་སེལ་ཐབས་ཏེ་དེ་སྔོན་གྱི་བུ་ལོན་སྤྲོད་པའི་ཆ་རྐྱེན་ལ་འགྱུར་བ་བཏང་ནས་བུ་ལོན་སྤྲོད་ཡས་ཀྱི་ཆ་རྐྱེན་དེ་སྔོན་གྱི་གྲོས་མཐུན་དང་མི་འདྲ་བ་ཞིག་བཟོ་རྒྱུའི་གྱོད་དོན་ཐད་སླར་ཡང་ཁྲིམས་བཤེར་བྱས་པའི་རྗེས། རྒྱ་ནག་གི་ཧང་ཏཱ་ཚོང་གཉེར་ཁང་གིས་བུ་ལོན་སྤྲོད་པའི་ཆ་རྐྱེན་འགྱུར་བ་གཏོང་རྒྱུའི་གྱོད་དོན་དེར། ཚོང་དོན་ཁང་གིས་མ་དངུལ་གྱི་བུ་ལོན་སྤྲོད་རྒྱུའི་དངུལ་འབོར་འདང་ངེས་མེད་པར་བརྟེན། ཧང་ཏཱ་ཚོང་གཉེར་ཁང་གིས་བུ་ལོན་གཙང་དག་བཟོ་རྒྱུའི་ཐག་གཅོད་བྱས་ཡོད་པ་དང། རྒྱ་ནག་ནང་ཧང་ཏཱ་མོ་ཏྲ་དང་ཧང་ཏཱ་ཁང་གཉེར་སོགས་ཚོང་གཉེར་ཁང་མང་ཆེ་བ་མ་རྐང་ནས་ལས་གཉེར་བྱེད་མཚམས་འཇོག་ཡོད་འདུག། ཨ་རིའི Wall Street ཉིན་རེའི་ཚགས་ཤོག་གིས་གནས་ཚུལ་སྤེལ་བའི་ནང། ཧང་ཏཱ་ཚོང་གཉེར་ཁང་གི་ཕྱི་ཕྱོགས་ཀྱི་བུན་བདག་ཆེ་ཤོས་གྲས Top Shine Global ཟེར་བའི་ཚོང་གཉེར་ཁང་གིས་སྤྱི་ལོ་ཉིས་སྟོང་ཉིས་བཅུ་རྩ་གཉིས་ལོའི་སྤྱི་ཟླ་དྲུག་པའི་ནང་ཧང་ཏཱ་ཚོང་གཉེར་ཁང་གི་བུ་ལོན་གཙང་སེལ་དགོས་པའི་དགོས་འདུན་བཏོན་པའི་རྗེས། ཁྲིམས་ཁང་ནས་ཧང་ཏཱ་ཚོང་གཉེར་ཁང་གི་བུ་ལོན་གཙང་སེལ་གྱི་གྱོད་དོན་ཐད་ཁྲིམས་བཤེར་བྱེད་ཡས་ཐེངས་མང་དུས་འགྱངས་བྱས་ཡོད་ཅིང། རྒྱ་ནག་གི་ཚོང་དོན་ལྟ་ཞིབ་ཚན་པས་ཧང་ཏཱ་ཚོང་གཉེར་ཁང་གི་གན་རྒྱ་གསར་པ་འགྲེམས་སྤེལ་བྱ་རྒྱུ་བཀག་སྡོམ་བྱས་པའི་རྗེས་དེའི་གོང་ཧང་ཏཱ་ཚོང་གཉེར་ཁང་གི་བུ་ལོན་གཙང་སེལ་བྱ་རྒྱུ་ཡང་གནས་སྐབས་དུས་འགྱངས་ཐུབ་ཡོད་ཅིང། གན་རྒྱ་གསར་པ་འགྲེམས་སྤེལ་བྱེད་ཡས་དེ་ཡང་ཧང་ཏཱ་བུ་ལོན་གཙང་སེལ་གྱི་གལ་འགངས་ཆེ་བའི་རིམ་པ་ཞིག་ཡིན་པ་རེད། གནས་ཚུལ་ནང་བཀོད་པ་ལྟར་ན་ཧང་དག་ཚོང་གཉེར་ཁང་གིས་ཆོད་གན་གྱི་འབྲུ་དོན་ལ་མ་གནས་པའི་འགལ་འཛོལ་བྱས་པ་དེས་རྒྱ་ནག་གི་ས་ཁང་ཁྲོམ་རར་འགྱུར་ལྡོག་ཆེན་པོ་ཕྱིན་པ་དང་དེས་རྐྱེན་པས་ས་ཁང་ཁྲོམ་རར་ཉེན་འཇོག་ཁྱབ་གདལ་རང་བཞིན་བཟོས་ཡོད་ཅིང། དེའི་རྗེས་རྒྱ་ནག་ནང་ས་ཁང་ཚོང་གཉེར་ཁང་ལྔ་བཅུ་ཙམ་གྱིས་གན་རྒྱའི་འབྲུ་དོན་ལས་འགལ་འཛོལ་བྱས་པའི་འོག་ལས་མི་ཁྲི་སྟོང་མང་པོ་ལས་ཤོར་མི་སྣར་གྱུར་ཡོད་པ་རེད། རྒྱ་ནག་གི་ས་ཁང་ཚོང་གཉེར་ཁང་ཆེ་ཤོས་ཧང་དག་གི་སྦྱིན་བདག་ཞུའུ་ཅཱ་དབྱིང་ཕ་བུ་གཉིས་རྒྱ་ནག་གཞུང་གིས་འཛིན་བཟུང་བྱས་ཡོད་པ་དང། ཚོང་གཉེར་ཁང་དེར་བུ་ལོན་ཁྲག་ཁྲིག་ཆེན་མོ་གཉིས་ལྷག་ཡོད་ཅིང། དེའི་ནང་འབྲེལ་ཆགས་རྒྱ་ནག་གི་ཁྱིམ་ཚང་ཁྲི་བརྒྱ་ཕྲག་ཁ་ཤས་ཀྱི་ཁང་པའི་དངུལ་ལེན་རྒྱུ་མེད་པར་གྱུར་ཡོད་ཅིང། རྒྱ་ནག་གི་དྲ་རྒྱ་བེད་སྤྱོད་བྱེད་མཁན་ཚོས་ཧང་དག་ས་ཁང་ཚོང་གཉེར་ཁང་གི་སྦྱིན་བདག་ཞུའུ་ཅཱ་དབྱིང་གི་ཆབ་སྲིད་ཚོང་དོན་གྱི་རྙོག་དྲ་ཚ་བའི་འབྲེལ་ལམ་དེ་ནི་མི་རྣམས་ལ་མགོ་སྐོར་གཏོང་ཡས་ཤིག་ཡིན་པ་དང། ད་ལྟའི་ཆར་སྲིད་གཞུང་གིས་ཧང་དག་ཚོང་གཉེར་ཁང་དངོས་སུ་རྩིས་ལེན་བྱས་ཡོད་པ་དེས་ཚོང་གཉེར་ཁང་དེའི་ས་ཁང་ཉོ་མཁན་གྱི་རྒྱ་ནག་མི་དམངས་ཁྲི་བརྒྱ་ཕྲག་མང་པོས་ཐོབ་ཐང་རྩོད་ལེན་བྱ་རྒྱུར་འགོག་རྐྱེན་འཕྲད་རྒྱུ་ཡིན་པར་སེམས་འཚབ་བྱེད་ཀྱི་ཡོད་པ་རེད། རྒྱ་ནག་གི་ས་ཁང་ཚོང་གཉེར་ཁང་ཆེ་ཤོས་གྲས་ཧང་དག་གི་དོན་རྐྱེན་ཐད་དོ་སྣང་གནང་མཁན་ཨོ་སི་ཁྲུ་ལི་ཡའི་སི་ནིད་ཚན་རིག་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཧྥེང་ཁྲུང་དབྱིས་ཀྱིས། རྒྱལ་ཁབ་ཀྱི་མ་དངུལ་ཕོན་ཆེ་དང་དཔོན་རིགས་ཀྱི་མ་དངུལ་ཡོད་པའི་ཚོང་གཉེར་ཁང་ཚོ་ད་དུང་ཡང་ཧང་དག་ཚོང་གཉེར་ཁང་དུ་གནས་མུས་ཡིན་པ་དང། ཚོང་གཉེར་ཁང་དེ་རིགས་ཀྱིས་ཧང་ཏག་ཚོང་གཉེར་ཁང་ནས་རང་ཉིད་ཀྱི་མ་རྩ་ཕྱིར་འཐེན་ཐུབ་ཐབས་བྱེད་ཀྱི་ཡོད་ཅིང། ཡིན་ནའི་ཧང་ཏག་ཚོང་གཉེར་ཁང་གི་མ་རྐང་ཉོ་མཁན་གྱི་མི་སྒེར་ཚོའི་མ་དངུལ་རྣམས་རྩ་བའི་ཆ་ནས་ཚུར་ལེན་ཐུབ་རྒྱུ་ཁག་པོ་ཡིན་པའི་སྐོར་དགོངས་ཚུལ་གསུངས་གནང། ཁོ་ས་ལས་ཧོ་ལེ་ཅེ་རེན་ཅུ་ཞེས་པར་ཝུའུ་ཀུའེ་ཀྲེན་ཧྥུའུ་ཏན་ཆིན་ཐ་མིན་ཙེ་གི་ཤོག་བུའི་བཏུང་སྟངས་སུ་ཨེ་ཤི་བ་ལྷ་ཐོ་བོ་ཤ་ལའེ་པའི་ཡིག་བརྒྱ་གི་ཕྱི་བརྒྱ་ཡེ་ནས་ཧ་ཡོད་དེ་ཤ་དང་བ་ལི་ཆང་བ་ཧྲ་མན་དྲ་ཞིན་ཐུག་ཆོག་ལ། གལ་སྲིད་ཧང་དག་ཚོང་གཉེར་ཁང་རྐུབ་རྡིབ་པ་ཡིན་ཚེ་ཚོང་གཉེར་ཁང་དེའི་མ་རྐང་ཉོ་མཁན་སྒེར་པ་ཚོའི་མ་དངུལ་རྩ་བའི་ཆ་ནས་ཚུར་ལེན་ཐུབ་རྒྱུ་ཁག་པོ་ཡིན་པ་དང། སྲིད་གཞུང་གིས་རྒྱ་ནག་གི་སྤྱི་ཚོགས་ཟང་ཟིང་ཡོང་རྒྱུར་ཞེད་སྣང་གིས་ཧང་དག་ཚོང་གཉེར་ཁང་གི་སྦྱིན་བདག་ཞུའུ་ཅཱ་དབྱིང་དང་མཐོ་རིམ་འགོ་ཁྲིད་མི་སྣ་ཚོས་མང་ཚོགས་ཀྱི་མ་དངུལ་ཕྱིར་སྤྲོད་དགོས་པའི་གནོན་ཤུགས་སྤྲད་བཞིན་པའི་ནང་ཞུའུ་སྒེར་གྱི་རྒྱུ་ནོར་ཡང་ཚུད་ཀྱི་ཡོད་པ་རེད། དེ་ལྟར་ཞུའུ་ཅཱ་དབྱིང་དང་ཁོ་པའི་བཟའ་ཟླ་གཉིས་བཟའ་ཚང་ཁ་ཁ་བྱེད་ཡས་ཀྱི་རྒྱུ་རྐྱེན་ཡང་ཡིན་པ་རེད་ཅེས་གསུངས་ཀྱི་འདུག་ཧང་ཏཱ་ཚོང་གཉེར་ཁང་གི་སྦྱིན་བདག་ཞུའུ་ཅཱ་དབྱིང་གི་བཟའ་ཟླ་ཟུར་པ་ཏིང་ཡུས་མེ་ཡིས་ཧོང་ཀོང་ནང་འབྲེལ་ཡོད་ལས་ཁུངས་ལ་ཧང་ཏཱ་ཚོང་གཉེར་ཁང་གི་བུ་ལོན་སྤྲོད་ཐབས་གསར་བཟོའི་གྱོད་དོན་གནད་དོན་ཐད་རོགས་འདེགས་བྱས་ཡོད་པ་དང། ཡིན་ནའི་ན་ནིང་སྤྱི་ཟླ་བརྒྱད་པའི་གོང་ཁོ་མོ་ཧོང་ཀོང་ནས་ཁ་བྲལ་ཏེ་ཁེ་ན་ཌའི་ནང་བསྐྱོད་ཡོད་ཅིང། ཉིན་རེའི་དཔལ་འབྱོར་གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་སྤེལ་བ་ལྟར་ན། ཧང་ཏཱ་ཚོང་གཉེར་ཁང་གི་སྦྱིན་བདག་ཞུས་ཅཱ་དབྱིང་གི་བཟའ་ཟླ་ཟུར་པ་ཏིང་ཁེ་ན་ཏྲའི་མི་སེར་ཐོབ་ཐང་ཡོད་པའི་སྐོར་ཤེས་རྟོགས་བྱུང་ཡོད་ཅིང། ཡིན་ནའི་ཏིང་ཡུས་མེ་ཡིས་རྒྱ་ནག་གི་ཐོབ་ཐང་ལག་འཁྱེར་ཐོག་ནས་གནས་ཚུལ་ཤེས་རྟོགས་བྱུང་བར། ཏིང་གིས་ཁེ་ན་ཏྲའི་མི་སེར་ཐོབ་ཐང་ལག་འཁྱེར་ཐོབ་པའི་རྗེས་རྒྱ་ནག་གི་མི་སེར་ཐོབ་ཐང་དང་ཐེམ་ཐོ་མུ་མཐུད་ཉར་མུས་ཡིན་ཞིང། རྒྱ་ནག་གི་རྒྱལ་ཁོངས་ཁྲིམས་ལུགས་ནང་དོན་གཞིར་བཟུང། རྒྱལ་ཁབ་གཞན་གྱི་མི་སེར་ཐོབ་ཐང་ལེན་པའི་རྗེས་རྒྱ་ནག་གི་རྒྱལ་ཁོངས་མེད་པར་བཟོ་དགོས་ཀྱི་ཡོད་པ་རེད། མི་མང་པོས་མ་དངུལ་ཧ་ཅང་ཕོན་ཆེ་ཡིན་པའི་ཧང་ཏཱ་ཚོང་གཉེར་ཁང་ལ་སྲིད་གཞུང་གིས་ལྟ་ཞིབ་མི་བྱེད་པ་མི་སྲིད་པ་ཞིག་ཡིན་པ་དང། ཧང་ཏཱ་རྩིས་ཞིབ་ཐོག་ལ་གསལ་བར། ཚོང་གཉེར་ཁང་དེའི་ཁྱབ་ཁོངས་སུ་དམར་ཤོག་ཚོགས་པའི་འཐུས་མི་ལྷན་ཚོགས་སུམ་ཅུ་སོ་བརྒྱད་དང་ཚོགས་ཆུང་ཁག་གཅིག་སྟོང་བརྒྱ་དང་སུམ་ཅུ་སོ་གསུམ་ལྷག་ཡོད་པ་མ་ཟད། དམར་ཤོག་ཚོགས་མི་གཅིག་ཁྲི་ཉིས་སྟོང་ལྷག་ཡོད་ཅིང། དེ་ཡང་ཚོང་དོན་ཁང་དེ་ཁྱོན་ཡོངས་སུ་དམར་ཤོག་ཚོགས་པའི་སྒྲིག་འཛུགས་ཡོད་པ་དང། ཚོང་དོན་ཁང་དེའི་སྦྱིན་བདག་ཞུས་ཅཱ་དབྱིང་གིས་ཚོང་དོན་ཁང་དེའི་དམར་ཤོག་ཚོགས་པའི་དྲུང་ཆེའི་ལས་འགན་འཁུར་གྱི་ཡོད་པ་རེད། དཔལ་འབྱོར་གནད་དོན་ཞིབ་པ་སི་ལིང་གིས་ཞུས་ཅཱ་དབྱིང་འཛིན་བཟུང་བྱེད་ཡག་དེ་ཡང་ཧང་ཏཱ་ཚོང་གཉེར་ཁང་དང་རྒྱ་ནག་གཞུང་དབར་དུས་ཡུན་ལོ་གཉིས་ཙམ་རིང་འགྲིག་འཇགས་བྱས་ནས་དོན་འབྲས་མ་སོན་པའི་མཇུག་འབྲས་ཤིག་ཡིན་པའི་སྐོར་དགོངས་ཚུལ་གསུངས་དོན། 因为现在恒大本身已经呢进入到一个一种清算程序当中， 接下来呢恒大估计会被法院呢强制的分为多个部分变卖资产， 的这个债务呢能够得到部分的化解。 中国政府十分恼怒的就是。

ཧང་ཏཱ་ས་ཁང་ཚོང་གཉེར་ཐད་རྒྱ་ནག་བདེ་འཇགས་ལྟ་ཞིབ་ཚན་པས་ཞིབ་བཤེར་བྱེད་བཞིན་པ་དང། ཚོང་གཉེར་ཁང་གི་སྦྱིན་བདག་གཙོ་བོ་ཁྲིམས་འགལ་གྱི་ཉེས་འཛུགས་འོག་ལ་དམ་དྲག་བྱས་ཡོད་པར་བརྟེན། ཚོང་གཉེར་ཁང་གིས་ཕྱི་རྒྱལ་ཡུལ་གྲུ་ནང་གི་བུ་ལོན་སེལ་ཐབས་ཀྱི་གལ་འགངས་ཆེ་བའི་འབྲེལ་ཡོད་ཁྲིམས་ལུགས་ཀྱི་ཆ་རྐྱེན་མི་ལྡེང་སྟབས་བུ་ལོན་འཇལ་ཐབས་བྲལ་ལུགས་བརྗོད་ཡོད་འདུག།

ཐེངས་འདིའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ནང་རྒྱ་གར་ནང་གི་ནང་པའི་གནས་ཆེན་ཁོངས་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་སའི་གནས་རྡོ་རྗེ་གདན་གྱི་གནས་བཤད་བདུན་སྔོན་མའི་འཕྲོས་ནས་ལྷུན་གྲུབ་ཚེ་རིང་ལགས་ཀྱིས་གཤམ་ལ་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད། བདུན་ཕྲག་སྔོན་མར་སྙན་སྒྲོན་ཞུས་པ་བཞིན་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་གྱི་གནས་བཤད་དེ་མུ་མཐུད་ནས་སྙན་སྒྲོན་ཞུ་བ་ཡིན། དེས་ན། ཞབས་གཡས་པའི་མཐེའུ་ཆུང་མ་གྲུབ་པ་མ་གཏོགས་གཞན་དེ་བཞིན་གཤེགས་པའི་སྐུ་ཆ་ཚང་རང་བཞིན་གྱིས་གྲུབ་ནས་བཞུགས་པར་མཐོང་ངོ། དེར་མ་ན་རེ། སྐུ་འདི་ནི་བཅོམ་ལྡན་འདས་ཅི་འདྲ་བར་འདུག་གོ། འོན་ཀྱང་འདི་ལ་མི་འདྲ་བའི་ཁྱད་པར་ཡང་བཞི་མཆིས་སོ། དབུ་ཡི་གཙུག་ཏོར་མི་མངོན་པ་ལས་འདིར་མཐོང་བ་དང། སྤྱོད་ལམ་རྣམ་བཞི་མཛད་པ་ལས་འདིར་གཅིག་ལས་མི་མཛད་པ་དང། ངག་ཏུ་ཆོས་གསུང་བ་ལས་འདིར་མི་གསུང་བ་དང། རྟག་ཏུ་འོད་འཕྲོ་བ་ལས་འདིར་མེད་པའོ། ཁྱད་པར་བཞི་པོ་དེ་དག་མ་གཏོགས་སངས་རྒྱས་སྐུ་དངོས་དང་འདྲ་བ་ཡིན་ནོ་ཞེས་ཟེར་རོ། མ་དེ་རྗེ་བཙུན་འཕགས་མ་སྒྲོལ་མ་ཡིན་ཞེས་གྲགས་སོ། མས་མར་གད་ཕུལ་བ་དག། སྐུ་བོའི་སྤྱན་དང་སྨིན་མཚམས་སུ་བརྒྱན་པས། སྤྱན་དང་མཛོད་སྤུ་བྱུང་ནས་ནོར་བུ་དེ་ལས་འོད་ཆེན་པོ་འཕྲོ་བས། ལྷ་ཁང་དུ་སྲོད་ལའང་དཔེ་ཆ་ཀློག་ཐུབ་པ་ཡོད་ཀྱང། གར་ལོག་གི་དམག་མི་གཅིག་གིས་ཐེམ་སྐས་ལ་འཛེགས་ནས་སྤྱན་བཏོན་པས། དམག་མི་དེ་སྐས་ལས་ལྷུང་སྟེ། སྤྱན་གཉིས་ཆག་ནས་དུམ་བུར་གྱུར་ཅེས་གྲགས། དེ་ནས་འོད་ཉམས་པས་ཕྱིས་དཔེ་ཆ་ཀློག་ཐུབ་པ་མེད་ཀྱང། ད་དུང་ཡང་དཀར་པོ་ལྷམ་མེ་བ་ཞིག་མཇལ་རྒྱུ་ཡོད་འདུག་དེར་སྐོར་ཁང་གསུམ་དང་གན་དྷོ་ལ་དང་བྱང་ཆུབ་ཤིང་བཅས་ཁྱམས་རྡོའི་དྲ་མིག་ཟླུམ་ཅན་གྱིས་བསྐོར་ཞིང། དྲ་མིག་དེ་སློབ་དཔོན་ཀླུ་སྒྲུབ་ཀྱིས་བཞེངས་པ་ཇི་ལྟ་བར་འདུག་གོ། དྲ་མིག་དེ་དག་གི་བར་དུ་བོད་ཀྱི་གླང་ཆུང་ངུ་ཐར་ཙམ་ཡོད། དེའི་རྩིག་ཞེང་ནི་བོད་ཀྱི་ཀ་བ་འབྲིང་ཚད་ཙམ་ཡོད་དེ། གླང་སྨྱོན་གྱིས་ཀྱང་བཤིག་མི་ཐུབ་པའི་རྩིག་པ་བརྟན་པོ་ཡོད། དེའི་རྩིག་རྨང་རྡོས་ལེགས་པར་བརྩིགས་པ་ཞིག་ཡོད། དེའི་ཐོག་གཡབ་ཀྱང་དྲ་མིག་ཅན་གྱི་རྡོ་ལས་བྱས་སོ། དེར་སྐོར་ཁང་ཟླུམ་པོ་ཞིག་ཀྱང་ཡོད་དོ། དེར་རྡོ་གཅལ་གད་བདར་སླ་བ་དང། གཙང་ཞིང་འོད་འཚེར་བ་ཞིག་ཡོད། དེ་ལ་ཞལ་ཞལ་མི་དགོས་པར་འདུག། ཁྱམས་སུ་རྡོ་ཡི་ཀ་བ་ཉི་ཤུ་ཡོད། དེ་དག་བཀོད་པ་མཛེས་ཤིང། རྡོ་ཡི་སྲུབས་རྣམས་མི་མངོན་པར་འདུག། རྡོ་དེ་དག་ལ་ཤིང་ལོ་ལ་སོགས་པའི་པ་ཏྲ་སྣ་ཚོགས་ཀྱིས་བརྒྱན་པའོ། པ་ཏྲ་ཞེས་པ་རི་མོའམ་རྒྱན་ལ་ཟེར། དེ་དག་ལ་ཀླུ་ཡུལ་ནས་བླངས་པའི་རྫས་དྲི་ཞིམ་པོ་བྱུགས་ཤིང། གནོད་སྦྱིན་རྣམས་ཀྱིས་ཕུལ་བའི་འདམ་ཞལ་གྱི་དྲི་ངད་བཟང་པོ་འཐུལ་བའོ། གན་དྷོ་ལའི་སྟེང་ཐོག་ཁྱམས་རའི་ནང་དུ། བོད་ཀྱི་ཤཱཀྱ་མུ་ནེའི་བཞུགས་ཁྲི་འདུག། དེའི་སྟེང་དུ་ཅི་ཡང་མི་འདུག་སྟེ། དད་པར་བྱེད། མདུན་དུ་མར་མེ་རེ་མ་ཆག་པར་འབུལ། བོད་ན་ཤཱཀྱ་མུ་ནེ་བཞུགས་པ་དེའི་ཞལ་མཐོང་བ་ཙམ་གྱིས་ངན་སོང་དུ་མི་འགྲོ་ཞེས་ལྷོ་བལ་ན་གྲགས་པ་ཡིན་གསུང་ངོ། ཡང་རྡོ་རྗེ་གདན་ན་དེ་བཞིན་གཤེགས་པ་ཤཱཀྱ་ཐུབ་པའི་ཚེམས་མཆེ་བ་གཅིག་གསེར་གྱི་གའུ་ན་བཞུགས་པ། དུས་བཟང་པོ་ལ་ཁྱམས་ཀྱི་སྟེང་ན་སྤྱན་དྲངས་ནས་རྡོ་ལེབ་ཆེན་པོ་པདྨ་འདབ་ཅན་ཞིག་གི་སྟེང་དུ་བཞུགས་ནས། དཀར་གསུམ་དང། སྦྲང་རྩི་དང། ཀ་རའི་ཆུས་སྐུ་ཁྲུས་གསོལ་ནས། རྡོ་དེའི་འོག་ན་ཆུ་ཡོད་པས། ཁྲུས་ཆུ་བབས་པ་རྣམས་ཁྱམས་ཀྱི་འོག་ཏུ་ཟངས་མོ་བཟེད་ནས། ཁྲུས་ཆབ་དང་བཟའ་བ་གཉིས་ཀ་འོང་བར་བྱེད་དགོས། ཚེམས་དེ་ཆང་བར་བཅངས་ན། ཡར་མར་གཉིས་ཀར་ལྷ་སྐལ་ཡོང་བ་ཡོད་གསུང་ངོ། རྡོ་རྗེ་གདན་ན་ཐུབ་པ་ཆེན་པོའི་ཞབས་རྗེས་བཞུགས་པ་ནི། སྔོན་ཡང་དག་པར་རྫོགས་པའི་སངས་རྒྱས་ཀྱིས་མ་འོངས་པའི་དུས་སུ་སེམས་ཅན་དབང་པོ་རྣོན་པོས་གསུང་རབ་མཐོང་བས་ཀྱང་ཤེས་ཏེ། དབང་པོ་རྟུལ་པོ་རྣམས་སངས་རྒྱས་འཇིག་རྟེན་དུ་བྱོན་ནམ་མ་བྱོན་སྙམ་ནས་ཐེ་ཚོམ་པར་འོང་བས། ཐེ་ཚོམ་བཅད་པའི་ཕྱིར་དུ། རྡོ་ལ་ཞབས་རྗེས་གཉིས་ཀྱི་རྗེས་བཞག་ནས་རྡོ་བ་དེ་ད་ལྟའང་འདུག་སྟེ། ཁྱམས་ཀྱི་ཤར་སྒོའི་ཕྱི་ན་མར་མེའི་མཆོད་སྡོང་ཡོད་པའི་ཚུར་རོལ་ནང་གི་སྒོ་དྲུང་ན། རྡོ་ལེབ་གྲུ་བཞི་པ་ལོགས་རེ་ལ་རྒྱར་ཁྲུ་གསུམ་པ་འཕང་དུ་མཐོ་གང་དང། ཆོས་རྗེ་ལོ་ཙཱ་བའི་ཕྱག་སོར་ལྔ་ཡོད་པ། ཞབས་རྗེས་ཀྱི་རྒྱ་ལ་རིང་ཐུང་མཐོ་བཞི་དང། ཟབས་སུ་སོར་བཞི་ཁུང་མོར་ཡོད་པ། རྡོ་དེ་ཤིན་ཏུ་མཁྲེགས་པ་དཀར་པོ་ལྷུམ་ལྷུམ་ཡོད་པ་ལ། དེ་ལྟ་བུའི་ཞབས་གཉིས་ཀྱི་རྗེས་བཞག་ནས། བྱང་ཆུབ་ཀྱི་ཤིང་དྲུང་དུ། སྟོང་པ་ཉིད་བསྒོམས་པས་སངས་རྒྱས་པའོ། ཞབས་རྗེས་དེ་ལ་སྔོན་མཆོད་ཁང་བརྩིགས་ཟེར་བ་ལ། པཎྜི་ཏ་མཁས་པ་དག་ན་རེ། འདི་མ་འོངས་པའི་དུས་ཀྱི་སེམས་ཅན་དབང་པོ་རྟུལ་པོས་མཐོང་བར་བྱ་བ་དགོངས་པ་ཡིན་པས་མཆོད་ཁང་བྱས་ན་སྒོ་ཡོང། དེ་ལ་དཀོན་གཉེར་འོང། དེས་བསྙེན་པ་ཟེར་འོང། མིས་ཀྱང་མཐོང་བ་ཉུང་དུ་འགྲོ་ཟེར་བས་མ་བརྩིགས་པའོ། དེ་ལ་སློབ་དཔོན། ཧ་ཡ་གྷོ་ཥ། རྟ་དབྱངས་ཀྱིས་མཛད་པ། རྡོའི་ཀ་བ་གཉིས་ཀྱིས་བཏེགས་པའི་རྡོའི་རྟ་བབས་ཐོག་གི་རྒྱ་ལ་ཁྲུ་དོ་ཙམ་ཡོད་པ་འཕྲེད་ཆར་བྱུང་ན་ཁྲུས་ཆབ་ཏུ་འགྲོ་བ་ཞབས་རྗེས་ལ་སྨན་གྱིས་བྱུགས་པ་ལ་མགོ་རེག་ཅིང་བྱིན་རླབས་ཞུས་པའི་ཤུལ་ཡོད་པ་འདུག་གསུང། ཞབས་རྗེས་དེའི་ཕྱི་རོལ་ལྕགས་རིའི་ནང་ཤར་སྒོའི་ཐད་དྲང་ན་མར་མེའི་མཆོད་སྡོང་ཡོད་དོ། རྡོའི་ཀ་བ་སྡོང་པོ་ལྟ་བུ་ཞིག་གི་སྟེང་དུ་རྡོ་ལེབ་སྒོ་འདྲ་བ་ཆེ་བ་གཅིག་བཞག། སྟེང་དུ་དེ་བས་ཆུང་ཙམ་དང། ཡང་དེ་བས་ཆུང་ཙམ་བཞག་པས་བང་རིམ་འདྲ་བ་རྣམས་ཀྱི་སྟེང་རྣམས་སུ་མར་མེའི་ཕྲེང་བ་བཀོད། དེའི་སྤྱི་བོར་མར་མེ་ཆེན་པོ་གཅིག་ཡོད་པ་དེ་ཉིན་མཚན་རྒྱུན་པར་འབར་བ། རླུང་ཆེན་བྱུང་ཡང་མི་འཆི་བར་ལྷུབ་ལྷུབ་ཟེར་བའི་སྐད་འོང་བ་དེ་ཞབས་རྗེས་དང། ཁྱམས་དང། བྱང་ཆུབ་ཆེན་པོའང་ཤར་སྒོ་དྲང་པོར་ཡོད་པས་མཐོང་བ་ལ་མཆོད་པའོ། དེའི་ཕྱི་ན་ལྕགས་རི་གྲུ་བཞི་པའི་ཕྱོགས་རེ་ལ་མདའ་རྒྱང་གང་གང་ཡོད་པ་དེ་ལ་ཤར་ནུབ་བྱང་གསུམ་ན་སྒོ་གསུམ་ཡོད། ཤར་རམ་བྱང་ངམ་ནུབ་ཏུ་སྒོ་གཏོད་ཅིང། ལྷོ་ཕྱོགས་སུ་ནི་ནམ་ཡང་སྒོ་མི་གཏོད་ཅེས་གསུངས་པས། རྡོ་རྗེ་གདན་ན་སྒོ་ལྷོར་བསྟན་པ་གཅིག་ཀྱང་མེད་ལ། བོད་ཀྱི་གཙུག་ལག་ཁང་ཆེན་པོ་རྙིང་པ་རྣམས་ལའང་སྒོ་ལྷོ་རུ་བསྟན་པ་མེད་དོ། སྒོ་མོ་ཆེ་གསུམ་པོ་དེའི་ནང་དུ་དཀོན་གཉེར་རྣམས་ལས་གཞན་ཉལ་དུ་མེད། དཀོན་གཉེར་ཡང་དགའ་གླིང་པའི་ཉན་ཐོས་པ་སུམ་བརྒྱ་ཡོད་དེ་གཞན་ལའང་བྱ་དབང་མེད། དབུས་ཀྱི་བྱང་སྒོའི་གདོང་ན་གཙུག་ལག་ཁང་གཅིག་ཡོད་དེ་ན་སྤྱིར་གཙུག་ལག་ཁང་བཅུ་གཉིས་ཡོད་དོ། རེ་རེ་ན་རབ་ཏུ་བྱུང་བ་བཅུ་བཅུ་ཙམ། དྲུག་བདུན་ཙམ། བཅོ་ལྔ་ཙམ་ཡོད། གྲྭ་ཁང་རྣམས་ཀྱི་ཕྱིའི་དབྱིབས་མཆོད་རྟེན་ལ། ནང་ཁང་པར་ཡོད་པ་ཁ་དོག་དཀར་པོ་ཡོད་གསུངས། མང་པོ་མང་པོ་ཡོད་གསུངས། དཀར་རྩི་རྣམས་ཉའི་ཁོག་པ་དང་འདྲ་བ་ཅིག་ཆུ་ནང་ནས་བླངས་ནས་བྱུགས་པས་ཆར་པ་བྱུང་ཙ་ན་མཆོད་རྟེན་རྣམས་དཀར་དུ་འགྲོ། ཆར་པས་ཕྱིར་མི་འགྲོ་གསུངས། རྡོ་རྗེ་གདན་གྱི་མཐའ་མ་རྣམས་ནགས་འཐུག་པོས་བསྐོར་བའོ། ད་དེ་རིང་རྡོ་རྗེ་གདན་གྱི་གནས་བཤད་དེ་མཚམས་འདིར་བཞག་ནས། བདུན་རྗེས་མར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་པས་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན།

འབྲས་ནད་ཀྱི་ནད་ཡོད་པར་ངོས་འཛིན་བྱུང་བར་ཐུགས་གསོའི་གསུང་འཕྲིན་བསྩལ་གནང་མཛད་དེ། མགྱོགས་མྱུར་སྙུན་གཞི་དྭངས་སྐྱེད་ཕེབས་པའི་ཐུགས་སྨོན་མཛད་ཡོད་པའི་གནས་ཚུལ་འདུག། Google འཚོལ་ཞིབ་མཉེན་ཆས་ཀྱི་དྲ་རྒྱའི་ཐོག་ཡིག་ཆ་གང་རུང་ཞིག་གི་པར་བཤུས་དེ་ཟུར་དུ་ཉར་ཚགས་བྱེད་སའི Cache ཞེས་པའི་ཁྱད་ཆོས་དེ་མེད་པ་བཟོ་རྒྱུ་འབྲེལ་ཡོད་ནས་བརྗོད་པ་དེར་བོད་དོན་ཉམས་ཞིབ་པ་དང་རྒྱ་ནག་རིག་པ་སོགས་ཀྱིས་ཁོང་ཚོའི་ཉམས་ཞིབ་ལས་དོན་ལ་དོ་ཕོག་འགྲོ་རྒྱུ་ཡིན་པ་བརྗོད་འདུག། རྒྱ་ནག་གཞུང་གིས་དེང་སྐབས་བོད་དེ་ནི་འཕྲུལ་རིག་གི་ལྟ་སྲུང་འོག་ནས་ཕྱི་ནང་ཀུན་ལ་དམ་དྲག་ཆེན་པོ་བྱེད་བཞིན་ཡོད་པ། གཙུག་གཡུ་ཞེས་པའི་ཚོགས་པས་ཤོག་གྲངས་སུམ་ཅུ་སོ་བཞི་ཅན་གྱི་སྙན་ཐོ་ཞིག་བཏོན་པ་དེའི་ནང་བཀོད་གནང་ཡོད་པ་རེད་འདུག། ཐེ་ཝན་འགྲིམ་འགྲུལ་ལས་ཁུངས་ཁག་ལ་ཐེ་ཝན་ནས་རྒྱ་ནག་ཏུ་ཡུལ་སྐོར་སྤྲོ་འཆམ་གསར་པ་གོ་སྒྲིག་བྱ་རྒྱུ་མཚམས་འཇོག་དགོས་པའི་བཀོད་ཁྱབ་བཏང་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས། རྒྱ་ནག་གཞུང་གིས་བོད་ཀྱི་གྲོང་གསེབ་ཡར་རྒྱས་འཛུགས་སྐྲུན་དང། རྒྱལ་ནང་གི་སྤྱི་གླིང་ཞེས་པའི་གཞི་རྒྱ་ཆེ་བའི་ལས་གཞི་སྤེལ་རྒྱུ་ཡིན་པ་དེ་ནི་བོད་ཐོག་གི་སྟངས་འཛིན་དེ་དོ་ནན་དུ་གཏོང་རྒྱུ་ཡིན་པའི་སྐོར་སྙན་ཐོ་ཞིག་ཕྱི་ཚེས་བདུན་ཉིན་བཏོན་པ་དེའི་ནང་བཀོད་གནང་ཡོད་པ་རེད་འདུག། བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པ་དང་རང་སྐྱོང་ལྗོངས་སྲིད་གཞུང་ཟེར་བས་ཉེ་ཆར་ཕྱི་ཟླ་གཉིས་པའི་ཚེས་གཉིས་ཉིན་དཔྱིད་གསར་དུས་ཆེན་དང་བོད་ཀྱི་ལོ་གསར་གྱི་སྔ་ནུབ་ཏུ་བོད་ཀྱི་ལོ་གསར་ལྷན་ཚོགས་རྟེན་འབྲེལ་ཚོགས་འདུ་ཟེར་བ་ལྷ་སར་ཚོགས་ཡོད་འདུག། རྒྱ་ནག་ནང་ཟླ་བ་སྔོན་མ་དེར་དངོས་ཟོག་གི་རིན་གོང་མར་ཆག་པ་དེ་ནི་ཕྱི་ལོ་ཉིས་སྟོང་དགུ་ལོར་འཛམ་གླིང་ཐོག་དཔལ་འབྱོར་གྱི་དཀའ་ངལ་ཤུགས་ཆེ་འཕྲད་པའི་དུས་སྐབས་དེ་ནས་ཆེ་ཤོས་བྱུང་བ་དེས། ཡུལ་དེའི་དཔལ་འབྱོར་ཐོག་གདོང་ལེན་ཤུགས་ཆེ་བྱེད་དགོས་པ་ཞིག་མངོན་གསལ་ཆགས་ཡོད་པ་རེད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་བསྟན་འཛིན་དཔའ་མོ་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར